ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་དྲུག་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་རྒྱལ་ཁབ་ཁག་ཅིག་དང་རྒྱ་གར་ལྷོ་ཕྱོགས་ཁུལ་དུ་འཚམས་གཟིགས་གནང་གི་ཡོད་པ་ལྟར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ལྔ་རེས་གཟའ་ཕུར་བུ་ནས Baltics ཡི་རྒྱལ་ཁབ་ནང་གི་འཚམས་འདྲི་དབུ་འཛུགས་གནང་ཡོད་པ་སོགས

ཆོས་རིག་ཆེད་ལས་པའི་དགོས་མཁོ་ཆེན་པོ་གྱུར་ཡོད་པར་བརྟེན་བོད་པའི་གཞོན་སྐྱེས་ཆོས་རིག་དཔྱད་ཞིབ་ཆེད་ལས་པ་ཐུབ་བསྟན་ལེགས་བཤད་ལགས་སུ་ཁོང་གི་ཆེད་ལས་དེའི་སྐོར་དང་བོད་པའི་སྤྱི་ཚོགས་ལ་ཕན་ནུས་གང་ཞིག་བསྐྲུན་ཐུབ་ཀྱི་ཡོད་མེད་སྐོར་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། བོད་སྨྱུག་དཔེ་སྐྲུན་ཁང་དབུ་འཛུགས་གནང་སྟེ་ལོ་ངོ་ཉི་ཤུ་འཁོར་བ་དང་བསྟུན་བོད་སྨྱུག་དཔེ་སྐྲུན་ཁང་གི་རྩོམ་པ་པོ་ལྡུམ་ར་བུ་ཆུང་བསོད་ནམས་ལགས་དང་ལྷན་དུ་ཁོང་ཚོས་འདས་པའི་ལོ་ངོ་ཉི་ཤུའི་རིང་བོད་ཡིག་དང་དབྱིན་ཡིག་གི་ལམ་ནས་དཔེ་དེབ་ལྔ་བཅུ་དཔར་སྐྲུན་གནང་བ་དང་དེས་རྒྱལ་སྤྱི་དང་བོད་མིའི་སྤྱི་ཚོགས་སུ་ཤུགས་རྐྱེན་ཇི་ལྟར་ཐེབས་པའི་སྐོར་ལ། བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། དེ་རིང་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་རྒྱུ་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་རྒྱལ་ཁབ་ཁག་ཅིག་དང་རྒྱ་གར་ལྷོ་ཕྱོགས་ཁུལ་དུ་འཚམས་གཟིགས་གནང་གི་ཡོད་པ་ལྟར། ཕྱི་ཟླ་དང་པོའི་ཚེས་ཉི་ཤུ་ལྔ་རེས་གཟའ་ཕུར་བུའི་ཉིན་སྦལ་ཏིག་གིས་གཙོས་པའི་ཡོ་རོབ་བྱང་མའི་རྒྱལ་ཁབ་ཁག་ཅིག་ནང་དུ་གཞུང་འབྲེལ་འཚམས་གཟིགས་ཐོག་མ་དེ་དབུ་འཛུགས་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གཉིས་ནས་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་བར་གཟའ་འཁོར་གསུམ་ཙམ་རིང་ཡོ་རོབ་བྱང་མའི་རྒྱལ་ཁབ་སྦལ་ཏིག་རྒྱལ་ཁབ་ཁག་ཅིག་དང་ཧྥིན་ལན། དབྱིན་ཡུལ། སྦེལ་ཇམ་དང་རྒྱ་གར་ལྷོ་ཕྱོགས་བཅས་སུ་འཚམས་གཟིགས་གནང་རྒྱུ་ཡིན་ཞིང་ཐོག་མར་ཕྱི་ཚེས་ཉི་ཤུ་བཞི་ནས་ཕྱི་ཟླ་གཉིས་པའི་ཚེས་གཅིག་བར། ཨིས་ཐོ་ནི་ཤི་ཡ་དང་ལཱ་ཏི་བྷི་ཡ། ལུ་ཐན་ནི་ཡ། བཅས་སྦལ་ཏིག་གི་རྒྱལ་ཁབ་གསུམ་དང་ཧྥིན་ལན་བཅས་ནང་འཚམས་གཟིགས་གནང་རྒྱུ་ཡིན་པ་དབྱིན་ཡུལ་བོད་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་བཟང་ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། སྲིད་སྐྱོང་མཆོག་གིས་རྒྱལ་ཁབ་དེ་དག་ནང་གི་འཚམས་གཟིགས་གནང་བའི་རིང། རྒྱལ་ཁབ་དེ་དག་ནང་གི་གྲོས་ཚོགས་དང་གཞུང་གི་དཔོན་རིགས་ལྷན་དུ་མཇལ་མོལ་དང་ཚོགས་འདུ་གནང་རྒྱུ་དང། ས་གནས་བོད་མི་དང་བོད་དོན་རྒྱབ་སྐྱོར་བ་འགྲོ་བ་མིའི་ཐོབ་ཐང་ཚོགས་པ་དང་འབྲེལ་ཡོད་ཆེད་ལས་པ་སོགས་དང་མཇལ་འཛོམས་གནང་རྒྱུ་གསར་འགྱུར་བརྒྱུད་ལམ་ཁག་ལ་བཅར་འདྲི་དང་ལེན་གནང་བའི་ལས་རིམ་སོགས་ཡོད་པ་རེད་འདུག།

སྦེལ་ཀུ་པེའི་ས་གནས་སུ་ཕེབས་ཞོར་དང་བསྟུན་ནས་བོད་མིའི་གཞིས་ཆགས་དེའི་ནང་བོད་མིའི་དཀའ་ངལ་སེལ་ཐབས་སུ་ས་གནས་འགོ་འཛིན་ལས་ཁུངས་ནས་གནད་དོན་གསུམ་གྱི་ཐོག་ལ་བདེ་སྡུག་སྙན་གསེང་ཞུས་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། སྦེལ་ཀུ་པེ་ས་གནས་འགོ་འཛིན་རྣམ་གཉིས་ནས་རྒྱ་གར་ཀ་ན་ཀྲ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་མཇལ་འཕྲད་ཀྱིས་ས་གནས་བོད་མིའི་དཀའ་སྡུག་སེལ་ཐབས་དང་འབྲེལ་བའི་ཞུ་སྙན་ཕུལ་གནང་ཡོད་པ་རེད། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་གར་ལྷོ་ཕྱོགས་ཀ་ན་ཀྲ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་སི་ཏཱ་ར་མ་ཡཱ་མཆོག་དང་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་སྐུ་ཞབས་ཌི་ཀེ་ཤི་ཀུ་མཱར་ལགས་དང་དེ་བཞིན་མངའ་སྡེའི་སྤྱི་ཚོགས་བདེ་དོན་བློན་ཆེན་དང་ཞིང་ཕྱུགས་བདེ་དོན་བློན་ཆེན་གྱིས་གཙོས་པའི་མངའ་སྡེ་དེ་ཉིད་ཀྱི་གནད་ཡོད་མི་སྣ་ཁག་ཅིག་སྦེལ་ཀུ་པེའི་ཉེ་འགྲམ་ཀོ་པཱ་ས་གནས་སུ་ཞིང་ཕྱུགས་བདེ་དོན་གྱི་ལས་གཞི་རྒྱ་ཆེ་ཞིག་གི་དབུ་འབྱེད་ཀྱི་ཆེད་ཆེད་ཕེབས་གནང་བ་དང་བསྟུན་ནས་སྦེལ་ཀུ་པེ་ལུགས་ཟུང་བསམ་འགྲུབ་གླིང་དང་བདེ་སྐྱིད་སླར་གསོའི་གཞིས་ཁོངས་གཉིས་ཀའི་ས་གནས་འགོ་འཛིན་རྣམ་གཉིས་ཀྱིས་གཙོས་པའི་བོད་མི་རྣམས་ནས་ཕེབས་བསུ་ཞུ་བཞིན་སྦེལ་ཀུ་པེ་ལུགས་ཟུང་བསམ་འགྲུབ་གླིང་ས་གནས་འགོ་འཛིན་རྡོ་རྗེ་རིག་འཛིན་ལགས་ཀྱིས་ལུགས་བདེ་གཞིས་ཁོངས་གཉིས་ཀྱི་ས་གནས་འགོ་འཛིན་རྣམ་གཉིས་ཀྱིས་ས་གནས་བོད་མིའི་དཀའ་ངལ་སེལ་ཐབས་ཀྱིས་མཚོན་པའི་བོད་མིའི་བདེ་སྡུག་དང་འབྲེལ་བའི་དོན་གནད་ཁག་གསུམ་གྱི་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་རོགས་སྐྱོར་གནང་བའི་ཞུ་སྙན་ཕུལ་གནང་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དང་པོ་འདི་ལྟར་ང་ཚོ་ཞིང་པ་དར་རྒུ་བས་མངའ་སྡེ་འདི་ནང་ལ་བདེ་ངན་འདི་གི་ཨ་ནི་ཞིང་པ་འདི་ཚོ་ལ་ད་ལྟ་ཞིང་པ་གི་མཐུན་རྐྱེན་དེ་ཚོ་ནི་ཡག་པོ་སྦྱོར་གྱི་ང་ཚོ་ལ་སྦྱོར་ཐུབ་ཀྱི་ཡོད་མ་རེད་གང་ཟེར་ན་ཁོ་རང་ཁོ་རང་གི་ཆ་རྐྱེན་མང་པོ་ཞིག་རེད་དེ་སྐབས་སུ་ལ་དེ་ཆ་རྐྱེན་དེ་ཚོ་ང་ཚོ་ད་གཙོ་བོ་དེ་ཨར་ཏི་སི་མེད་པ་རྐྱེན་གྱིས་ད་ང་ཚོ་ཞིང་པའི་གི་ནི་མཐུན་འགྱུར་དེ་ཚོ་ནི་ཡག་པོ་ཞིག་ལེན་ཐུབ་ཀྱི་ཡོད་མ་རེད་དེ་མ་ཐུབ་དེ་སྐབས་སུ་ལ་དེ་ལ་ནི་ད་ནི་མངའ་སྡེ་སྤྱི་ཁྱབ་བློན་ཆེན་ཁོ་རང་རང་གི་ནི་དུ་ཞིག་ང་ཚོ་དམིགས་བསལ་ཅིག་བཏང་བ་ཆེད་སུ་ལ་ནི་དེ་འདྲས་ཅིག་ཡར་ཞུ་གཏུག་གནང་ཡོད་རེད།

བྱས་ནི་ད་དིང་སང་གི་དུས་ཚོད་ལ་ཡང་གླང་ཆེན་འདི་མང་རུ་འདྲ་བོ་ཅིག་སྔོན་མ་དང་མ་འདྲ་བ་ཅིག་མང་རུ་འདྲ་བོ་ཅིག་སླེབས་ཏེ་ངེས་འདྲ་བོ་ཅིག་ཡོག་རེད། དེ་ཡོང་དུས་འདི་ཨ་ནི་ང་ཚོ་གི་སྤྱི་བཏང་ཨ་ནི་ཤིང་ནགས་ལས་ཁུངས་ཀྱི་བརྒྱུད་ནས་ང་ཚོ་བྱས་ཙང་སྙན་སེང་ཞིག་ཁ་སང་ངོ་མ་ཞུས་ཚར་བ་རེད་དེ་ཡིན་ནས་ད་རེས་འདི་ལ་ཨ་ནི་འདུག་ཞེས་མཐུན་འགྱུར་འདི་ཚོ་རིགས་འདི་ཚོ་ཡང་བསྐྱར་དུ་ཨ་ནི་ཉམས་གསོ་གནང་དགོས་ཀྱི་འདུག་བསམ་པས་འདི་འདྲ་འདྲ་བོ་ཅིག་ཡིག་ཐོག་འོ་དེ་དོན་ཚན་འདི་གསུམ་འདྲ་བོ་ཅིག་ང་ཚོ་ཕུལ་ཐུབ་པ་བྱུང་སོང་བསམ་ནས་འདི་ཞུ་ཡ་ཡིན། ཨ་ནི་སྐུ་ངོ་འདིས་ད་ལྟ་དོན་གནད་ཁག་གསུམ་པོ་འདི་ལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱིས་གཟིགས་རྟོག་གནང་ཆེད་ངོས་བཞེས་གནང་བ་དེ་འདྲའི་གང་བྱུང་ཡོད་ན།
འདི་ག་གའི་བྱུང་ཡོད་མ་རེད་གང་ཟེར་ན་འདི་ད་ཕ་གི་ལ་ང་ཚོ་ཕེབས་བསུ་སྐབས་སུ་ལ་མཉམ་དུ་ད་ཡིག་ཐོག་འདི་ཡར་ཕུལ་བ་ཙམ་མ་གཏོགས་གི་ད་འདི་ལ་དེ་འདྲའི་འདྲ་བོ་ཨ་ནི་བཀའ་མོལ་ཞུ་ཡས་དང་དེ་འདྲའི་འདྲ་བོ་ཞུ་གཏུག་བྱེད་ཡས་དང་དེ་འདྲའི་འདྲ་བོ་འདི་དམིགས་བསལ་དུས་ཚོད་གོ་སྐབས་ཡོད་མ་རེད་དེ་མེད་དུས་ད་ད་དེ་ང་ཚོ་ད་ཡིག་ཐོག་འདི་ཡར་ཕུལ་ཐུབ་བ་བྱུང་བ་རེད་ད་འདི་ཡིག་ཐོག་འདི་གི་མཇུག་སྐྱོང་བྱས་ཏེ་ད་ང་ཚོ་འདི་ནས་ད་ཁོང་ལྷོ་སྤྱི་ད་ལྷོ་ཕྱོགས་དྲ་བས་ན་ལྷོ་སྤྱི་ཡོད་པ་རེད་ལྷོ་སྤྱི་གི་ད་ཕ་གིའི་ཨ་ནི་སྦེང་ལོར་གི་ལས་ཁུངས་བློན་ཆེན་ཁག་དེ་ཚོ་ཚང་མ་འབྲེལ་བ་ཡོད་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་བ། ཨ་ནི་འདི་འདྲས་ཅིག་ང་ཚོ་འདི་ནས་ཡིག་ཐོག་ཕུལ་བ་རེད་ཨ་ནི་ད་ད་ལྟའི་བྱས་དང་ཨ་འདི་གི་མཇུག་སྐྱོང་གནང་ཡ་དེ་ཁོང་ལྷོ་སྤྱི་གི་མཐུན་འགྱུར་གནང་གི་རེད་ཨ་ནི་འདི་ཞུ་ཡ་ཡིན།

ཨ་ནི་ད་ལྟ་མཆོད་རྟེན་ཆུང་བ་དེ་འདྲས་ཨ་ནི་འདུག་ཅིག་ང་ཚོ་སྟོང་པ་མིན་ཙམ་ཅིག་ཨ་ནི་འདུག་ཕུལ་ནས་ནི་ཁོ་རང་ཕེབས་པ་འདི་ལ་ང་ཚོ་གི་ཨ་ནི་ཐུགས་རྗེ་ཆེ་ཟེར་ལབ་ནས་ཨ་ནི་འཚམས་འདྲི་ཡོད་ཟེར་ལབ་ནས་འདི་ཅིག་ཞུ་བ་དང།
དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་ལྔ་པའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཞབས་སིདྷ་ར་མ་ཡ་མཆོག་ཀར་ནཱ་ཀྲ་མངའ་སྡེའི་སྤྱི་ཁྱབ་བློན་ཆེན་དུ་བསྐོ་བཞག་གནང་བར་འཚམས་འདྲིའི་གསུང་འཕྲིན་བསྩལ་ཏེ། ཀར་ནཱ་ཀྲ་མངའ་སྡེའི་གཞུང་མང་གཉིས་ནས་ལྷག་བསམ་རྣམ་དག་གིས་བོད་མིར་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞེས་བཀའ་བསྩལ་གནང་ཡོད་པ་མ་ཟད། ཁོང་གིས་མ་འོངས་པར་ལས་དོན་ཁག་ལམ་ལྷོང་ཡོང་བར་ཐུགས་སྨོན་མཛད་ཡོད་པ་རེད། གཞི་རྩའི་ཆ་ནས་དུས་རབས་ཉི་ཤུ་པའི་ལོ་རབས་དྲུག་ཅུའི་ནང། བཙན་བྱོལ་བོད་མིའི་ཆེས་གཉན་འཕྲང་ཅན་གྱི་དུས་སྐབས་སུ་རྒྱ་གར་ཀ་ན་ཀྲ་མངའ་སྡེའི་གཞུང་མང་གཉིས་ནས་རྒྱབ་སྐྱོར་གནང་བ་ལ་བརྟེན་ནས་ཁུལ་དེའི་བོད་མི་སྟོང་ཕྲག་མང་པོ་སྡོད་གནས་ཀྱི་མཐུན་འགྱུར་བསྐྲུན་ཡོད་པ་རེད་ལ། ད་ལྟའི་ཆར་མངའ་སྡེ་འདིའི་ནང་བཙན་བྱོལ་བོད་མིའི་མི་འབོར་མང་ཤོས་གནས་བཞིན་པའི་ཁྲོད། བལ་ཀུ་བི་ལུགས་བདེ་གཞིས་གྲོང་གཉིས་དང་མོན་གྷོ་འདོད་རྒུ་གླིང། དེ་བཞིན་ཧོན་སུར་རབ་རྒྱས་གླིང་དང་ཀོ་ལེ་གྷལ་དོན་ལྡན་གླིང་བཅས། ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་ལྔ་ཡོད་པ་རེད། ལྷག་པར་དུ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་བཟུང། རྒྱ་གར་ཀ་ན་ཀྲ་མངའ་སྡེའི་གཞུང་གིས་བོད་མིའི་གཞིས་སྒར་ཁག་ལྔ་དང་བྷེང་ལོར་བཅས་ལ། བོད་མི་རྣམས་ཀྱིས་བོད་མིའི་ཆོས་དང་རིག་གཞུང། ཤེས་ཡོན་དང་འཕྲོད་བསྟེན་སོགས་ཀྱི་འཛིན་སྐྱོང་གི་ཆེད། ལོ་འཁོར་རྒྱུན་གྲོན་ལ་ཕན་པའི་ལོ་རེར་ཧིན་སྒོར་འབུམ་སུམ་བརྒྱ་རེ། རོགས་སྐྱོར་གནང་འགོ་ཚུགས་པ་ནས་བཟུང་ལོ་ལྟར་གནང་དང་གནང་མུས་ཡིན་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
དབྱངས་སྒྲོན་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་རྒྱུར། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལས་ཁུངས་ཀྱི་མགྲིན་ཚབ་པས་རྒྱ་གར་གྱི་ས་མཚམས་དཀའ་རྙོག་གནད་དོན་དེ་ནི་ལོ་རྒྱུས་ནས་ལྷག་པ་ཞིག་ཡིན་པར་བཤད་འདུག་དེ་ཡང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ལྔ་རེས་གཟའ་ཕུར་བུའི་ཉིན་རྒྱ་ནག་རྒྱལ་སྲུང་ལས་ཁུངས་མགྲིན་ཚབ་པ་ཝུའུ་ཆན་གྱིས་ཟླ་རེའི་འཆར་ཅན་གསར་འགོད་ལྷན་ཚོགས་ཐོག་རྒྱ་གར་དང་རྒྱ་ནག་བར་གྱི་ས་མཚམས་དཀའ་རྙོག་རྣམས་ལོ་རྒྱུས་ནས་མཆེད་པའི་གནད་དོན་ཞིག་ལས་རྒྱ་གར་དང་རྒྱ་ནག་གི་ཕྱོགས་ཡོངས་ཀྱི་འབྲེལ་ལམ་ནས་བྱུང་བ་ཞིག་མེད་པའི་སྐོར་བཤད་ཡོད་པ་དང། རྒྱ་གར་ཕྱོགས་ནས་ས་མཚམས་ཀྱི་དཀའ་རྙོག་དེ་ནི་རྒྱ་ནག་དང་རྒྱ་གར་རྒྱལ་ཁབ་གཉིས་པོའི་འབྲེལ་ལམ་དང་མཉམ་བསྲེས་བྱེད་པ་དེ་ནི་བསམ་ཤེས་མེད་པ་དང་འོས་འཚམས་ཤིག་མ་རེད་ཟེར་བཤད་འདུག་ཟླ་བ་དེའི་འགོ་སྟོད་དུ་རྒྱ་གར་གྱི་མཐོ་རིམ་དཔོན་རིགས་ཤིག་གིས་རོའི་ཊར་གསར་འགྱུར་ལས་ཁང་ལ་གལ་ཏེ་རྒྱལ་ཁབ་གཉིས་པོའི་ས་མཚམས་ཐོག་མུ་མཐུད་ནས་ཞི་འཇམ་དུ་གནས་པ་ཡིན་ཚེ། རྒྱ་གར་ཕྱོགས་ནས་རྒྱ་ནག་དཔལ་འབྱོར་མ་རྩ་འཛུགས་མཁན་གྱི་དཀའ་ངལ་སེལ་ཐབས་གནང་གི་རེད་ལ་རྟགས་མཚན་དང་པོ་དེ་ནི་ལོ་བཞི་ཕྱིན་པའི་དམ་དྲག་དེ་ཕྱིར་འཐེན་བྱ་སྲིད་པའི་སྐོར་གསུངས་འདུག། རྒྱ་ནག་གཞུང་གིས་ཉེ་བའི་ལོ་ཤས་ནས་རྒྱ་གར་བྱང་ཕྱོགས་ལ་དྭགས་དང་འབྲས་ལྗོངས་རྒྱ་གར་བྱང་ཤར་ཨ་རུ་ན་ཅལ་བཅས་ཀྱི་ས་མཚམས་འཁེལ་སའི་བོད་ཀྱི་ས་ཁུལ་དུ་གྲོང་གསེབ་གསར་རྒྱག་བྱེད་པ་མ་ཟད་དམག་སྒར་དང་ཟམ་ཆེན་སོགས་འཛུགས་སྐྲུན་ལས་གཞི་རྒྱ་ཆེན་པོ་སྤེལ་བའི་ཁྲོད་དུ། རྒྱ་ནག་གི་དམག་མིས་རྒྱ་གར་ས་ཁོངས་ནང་འཛུལ་བ་སོགས་ཀྱིས་ཕྱོགས་གཉིས་བར་རྩོད་རྙོག་བྱུང་བ་དང་དམིགས་བསལ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་གར་གྱི་ལ་དྭགས་ཀྱི་གྷལ་ཝན་ལུང་གཤོངས་སུ་རྒྱ་དཀར་ནག་གཉིས་ཀྱི་ས་མཚམས་དམག་མིའི་བར་རྡུང་རྡེག་ཤུགས་ཆེ་བྱུང་བའི་རྐྱེན་གྱིས་ཕྱོགས་གཉིས་པོའི་དམག་མི་རྐྱེན་འདས་ཕྱིན་པའི་གནས་ཚུལ་བྱུང་སྟེ་ཨེ་ཤི་ཡའི་སྟོབས་ཆེན་རྒྱལ་ཁབ་གཉིས་བར་རྩོད་གཞི་ཆེན་པོར་གྱུར་ཡོད་པ་རེད། ད་དུང་རྒྱ་གར་གཞུང་གིས་ཉེ་ཆར་ཕྱི་ཟླ་དྲུག་པའི་ནང་སླར་ཡང་རྒྱ་ནག་དང་འབྲེལ་བ་ཡོད་པའི་མཉེན་ཆས་ཉིས་བརྒྱ་སུམ་ཅུ་སོ་གཉིས་བཀག་སྡོམ་བྱས་ཡོད་པ་དང་སྐབས་དེའི་རྒྱ་གར་གྱི་འཕྲུལ་ལས་དང་བརྡ་འཕྲིན་ལས་ཁང་གིས་མཉེན་ཆས་དེ་དག་གི་དངོས་རྫས་རྣམས་རྒྱ་གར་རྒྱལ་ཁབ་ཀྱི་ས་ཁོངས་བདག་དབང་ལ་གནོད་གཞིར་གྱུར་ཡོད་པར་བརྟེན་ནས་བཀག་སྡོམ་གནང་བ་ཞིག་ཡིན་ལུགས་གསུངས་ཡོད་པ་རེད། གང་ལྟར་རྒྱ་དཀར་ནག་གཉིས་ཀྱི་ས་མཚམས་དཀའ་རྙོག་སེལ་བ་སེལ་ཐབས་ཐད་ལ་ད་བར་རྒྱ་དཀར་ནག་གཉིས་ཀྱི་དམག་དཔོན་ཚོས་གྲོས་མོལ་ཐེངས་བཅུ་གྲངས་ལྷག་བྱས་ཡོད་ཀྱང་དོན་འབྲས་ཆེན་པོ་སོན་པ་གང་ཡང་བྱུང་མེད་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། འཇར་མ་ནི་ཡི་བཟོ་གྲྭ་མང་པོ་ཞིག་གིས་རྒྱ་ནག་ནས་གནས་སྤོ་རྒྱུའམ་གནས་སྤོ་རྒྱུའི་བསམ་བློ་གཏོང་བཞིན་ཡོད་པ་རྒྱ་ནག་ནང་དུ་ཡོད་པའི་འཇར་མ་ནི་ཡི་ཚོང་ལས་ཁང་གིས་དཔྱད་ཞིབ་བྱས་པའི་གྲུབ་འབྲས་ནས་ཤེས་རྟོགས་བྱུང་ཡོད་པ་རེད་འདུག་དེ་ཡང་རྒྱ་ནག་ནང་གི་འཇར་མ་ནི་ཡི་ཚོང་ལས་ཁང་གིས་དཔྱད་ཞིབ་བྱས་པའི་གྲུབ་དོན་ནང་གཙོ་བོ་རྒྱ་ནག་ནང་དུ་ཡོད་པའི་འཇར་མ་ནི་ཡི་བཟོ་གྲྭ་ཁག་ཚོར་ཚོང་ལས་གཉེར་རྒྱུར་དཀའ་ངལ་ལ་གདོང་ལེན་བྱེད་དགོས་ཀྱི་ཡོད་པའི་སྐོར་གསལ་སྟོན་གནང་ཡོད་པ་དང། དེ་ནི་ན་ནིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་ནང་ཚོང་ལས་གཉེར་མཁན་གྱི་འཇར་མ་ནི་ཡི་བཟོ་གྲྭ་ཚོས་གནས་སྤོ་རྒྱུའི་བསམ་བློ་བྱུང་ཡོད་པའི་སྐོར་བཀོད་ཡོད་པ་རེད་འདུག་དཔྱད་ཞིབ་དེ་ནི་རྒྱ་ནག་གཞུང་གིས་རྒྱ་ནག་གི་ཚོང་ཤག་ཆེ་ཤོས་འཇར་མ་ནི་དང་རྒྱ་ནག་ཕན་ཚུན་དཔལ་འབྱོར་འབྲེལ་ལམ་ལ་ཉེན་ཁ་མེད་པའི་ཐབས་ཇུས་སྤྱི་བསྒྲགས་བྱས་ནས་ལོ་གཅིག་ཕྱིན་པའི་སྐབས་དེར་འཇར་མ་ནི་ཡི་བཟོ་གྲྭ་མང་པོ་ཞིག་རྒྱ་ནག་ནས་ཕྱིར་འཐེན་བྱ་རྒྱུའི་སྐོར་གྱི་དཔྱད་ཞིབ་དེ་བཏོན་པ་མ་ཟད། རྒྱ་ནག་ནང་ཚོང་ལས་གཉེར་མཁན་གྱི་འཇར་མ་ནི་ཡི་བཟོ་གྲྭ་རྣམས་རྒྱ་ནག་ལ་བརྟེན་མཁན་ཉུང་དུ་འགྲོ་བཞིན་ཡོད་པ་དང། རྒྱ་ནག་ནང་གི་འཇར་མ་ནི་ཡི་ཚོང་ལས་ཀྱི་གྲངས་ཐོ་ཉམས་ཞིབ་བྱས་པ་ལྟར་ན་རྒྱ་ནག་ནས་ཕྱིར་འཐེན་བྱེད་མཁན་གྱི་འཇར་མ་ནི་ཚོང་ལས་རྣམས་ཕྱིར་འཐེན་བྱེད་རྒྱུའི་འཆར་གཞི་སྒྲིག་མཁན་གྱི་གྲངས་འབོར་དེ་འདས་པའི་ལོ་བཞིའི་ནང་བརྒྱ་ཆ་དགུ་ཡོད་པ་ནས་ལྡབ་གཅིག་མང་དུ་ཕྱིན་ཡོད་པ་འཇར་མ་ནི་ཚོང་ལས་སྡེ་ཚན་གྱི་བསམ་ཚུལ་བསྡུ་ལེན་བྱས་པའི་གྲུབ་འབྲས་ནས་ཤེས་རྟོགས་ཐུབ་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐུ་ཚབ་ཚོགས་ཆུང་ཞིག་གིས་ལོ་རྒྱུས་ཐོག་བོད་དེ་རང་བཙན་རྒྱལ་ཁབ་ཞིག་ཡིན་པ་སོགས་བོད་དོན་ཞུ་སྐུལ་གནང་བཞིན་པའི་སྐོར་ལ་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་གྱི་མངའ་སྡེ་སོ་སོའི་སྲིད་སྐྱོང་དང་གྲོས་ཚོགས་ཀྱི་ཚོགས་གཙོ། སྤྱི་ཁྱབ་བློན་ཆེན། དབུས་དང་མངའ་སྡེའི་བློན་ཆེན་ཁག། གྲོས་ཚོགས་འཐུས་མི་རྣམ་པ། བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དེ་བཞིན་རྒྱ་གར་སྤྱི་མང་བཅས་ལ་བོད་ཀྱི་དངོས་ཡོད་གནས་སྟངས་ངོ་སྤྲོད་དང་བོད་དོན་ཞུ་སྐུལ་གནང་རྒྱུ་ཡི་ལས་རིམ་བསྒྲིགས་ཡོད་པ་ལྟར་ཉེ་ལམ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་ནུབ་ངོས་སུ་ཆགས་པའི Maharashtra མངའ་སྡེ་དང་ལྷོ་ཕྱོགས་སུ་ཆགས་པའི Telangana མངའ་སྡེ་སོགས་ཀྱི་ནང་བོད་དོན་ཞུ་སྐུལ་གནང་བཞིན་ཡོད་པའི་ཁྲོད་སྤྱི་ཟླ་དང་པོའི་ཚེས་བཅུ་དགུ་ཉིན་གོང་ཞུས་སྤྱི་འཐུས་སྐུ་ཚབ་ཚོགས་ཆུང་གིས་མཱ་ཧཱ་རཱ་ཤི་ཐྲ་མངའ་སྡེའི་སྲིད་སྐྱོང་སྐུ་ཞབས་རཱ་མེཤ་བྷ་ཨིས་ལགས་དང་མཇལ་འཕྲད་ཀྱིས་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་དང་བོད་ནང་གི་ཛ་དྲག་གནས་སྟངས་སོགས་ངོ་སྤྲོད་གནང་བའི་རྗེས་མངའ་སྡེའི་སྲིད་སྐྱོང་མཆོག་གིས་བོད་མི་མང་སྤྱི་འཐུས་རྣམ་པའི་རེ་སྐུལ་རྣམས་སྲིད་བློན་ན་རེ་ནྡི་ར་མོ་དྷི་མཆོག་ལ་སྙན་གསེང་ཞུ་ཐུབ་པ་བྱ་རྒྱུ་ཡིན་པ་གསུངས་ཡོད་པའི་སྐོར་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ཀྱིས་ཞལ་པར་བརྒྱུད་འགྲེལ་བརྗོད་གནང་བྱུང། མཱ་ཧཱ་རཱ་ཤི་ཐྲ་མུམ་བྷེ་གི་མངའ་སྡེའི་ད་ལྟ། སྲིད་སྐྱོང་ལ་མཇལ་རྒྱུའི་ཁ་ཐུག་ལ་ཨ་ནི་སྲིད་སྐྱོང་ཁོ་རང་གི་སྔོན་མ་ཁོ་རང་ཨ་ནི་སྐྱབས་མགོན་རིན་པོ་ཆེ་ལ་ད་ལྟ་དེ་རྒྱ་གར་གྱི་སྲིད་བློན་བཱ་ཇི་བྷ་ཡི་ཡིན་པའི་ཁ་ཐུག་ལ་ཁོ་རང་རྒྱལ་བ་རིན་པོ་ཆེ་མཇལ་ནས་རྒྱལ་བ་རིན་པོ་ཆེ་བཀའ་སློབ་གང་གནང་བ་ལྟ་བུ་ཚང་མ་མར་རྒྱ་གར་གྱི་སྲིད་བློན་སྐབས་དེའི་སྲིད་བློན་བཱ་ཇི་བྷ་ཡི་ལ་ཞུས་ཡོད་དེ་ལྟར་གཅིག་བྱས་ན་ཁོ་ཚོ་དེ་དུས་ཧ་ལམ།

སྤྱི་འཐུས་ཚེ་རིང་དབྱངས་ཅན་ལགས་བཅས་གསུམ་ཡིན་པ་དང་ཁོང་རྣམས་ཀྱིས་ཞུ་འབོད་གཙོ་བོ་ཁག་ནི་ལོ་རྒྱུས་ཐོག་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་ནའང་ད་ལྟའི་ཆར་རྒྱ་ནག་གཞུང་གི་བཙན་གནོན་འོག་ཚུད་པའི་རྒྱལ་ཁབ་ཅིག་ཡིན་པ་དང་རྒྱ་ནག་གཞུང་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་གྲོས་མོལ་བརྒྱུད་བོད་རྒྱ་དཀའ་རྙོག་དེ་དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་སེལ་དགོས་པའི་ཞུ་སྐུལ་གནང་འདུག་པ་མ་ཟད་བོད་ཀྱི་རང་བྱུང་ཁོར་ཡུག་དང་རྒྱུག་ཆུ་སོགས་རྒྱ་གར་དང་ལྷོ་ཨེ་ཤི་ཡའི་རྒྱལ་ཁབ་དང་མི་མང་དུང་ཕྱུར་མང་པོ་ཡི་འཚོ་རྟེན་ཆགས་ཡོད་སྟབས་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་གཏོར་བཤིག་མཚམས་འཇོག་དགོས་པ་སོགས་དོན་ཚན་བཅུ་འཁོད་པའི་ཡིག་ཆ་ཁག་ཕུལ་ཏེ་བོད་དོན་ཞུ་གཏུག་གནང་འདུག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་རྣམ་པས Maharashtra མངའ་སྡེ་ཡི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Rahul Narwekar ལགས་དང་རྒྱ་གར་གློག་བརྙན་ཁྲོམ་རའི་ཞིབ་འཇུག་པ་སྐུ་ཞབས Girish Wankhede ལགས་སོགས་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་འདུག་ཅིང་ད་ལྟའི་ཆར་ཁོང་རྣམས་རྒྱ་གར Telangana མངའ་སྡེའི་ནང་བོད་དོན་ཞུ་གཏུག་གནང་མུས་ཡིན་པ་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ཀྱིས་ངོ་སྤྲོད་གནང་ཞིང་རིམ་པས Goa ཁུལ་དུ་ཕྱོགས་ཕེབས་ཀྱིས་ཁུལ་དེའི་སྲིད་སྐྱོང་དང་གྲོས་ཚོགས་འཐུས་མི་སོགས་གནད་ཡོད་མི་སྣ་ཁག་དང་མཇལ་འཕྲད་གནང་རྒྱུའི་ལས་རིམ་གྲ་འགྲིག་ཡོད་པ་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ། ཐེངས་འདིའི་བཅར་འདྲི་ལེ་ཚན་ནང་དེང་སྐབས་དྲ་རྒྱའི་དུས་ཚོད་སྐབས་ཚོང་དོན་དང་མིའི་ཉིན་རེའི་འཚོ་བའི་ནང་འཕྲུལ་རིག་དང་དྲ་རྒྱ་མེད་དུ་མི་རུང་བ་ཞིག་ཏུ་གྱུར་ཡོད་ལ། དེ་དང་དུས་མཚུངས་འཛམ་གླིང་སྤྱི་དང་ལྷག་པར་བོད་པའི་སྤྱི་ཚོགས་ནང་ལ། གློག་ཀླད་འཕྲུལ་རིག་དང་དྲ་རྒྱའི་བདེ་འཇགས་ཐད་ལ་དཀའ་ངལ་ཇི་སྙེད་ཞིག་འཕྲད་བཞིན་པའི་སྐབས་དེར། འཕྲུལ་རིག་ཆེད་ལས་པའི་དགོས་མཁོ་ཆེན་པོ་གྱུར་ཡོད་པར་བརྟེན་བོད་པའི་གཞོན་སྐྱེས་འཕྲུལ་རིག་དཔྱད་ཞིབ་ཆེད་ལས་པ་ཐུབ་བསྟན་ལེགས་བཤད་ལགས་སུ་ཁོང་གི་ཆེད་ལས་དེའི་སྐོར་དང་བོད་པའི་སྤྱི་ཚོགས་ལ་ཕན་ནུས་གང་ཞིག་བསྐྲུན་ཐུབ་ཀྱི་ཡོད་མེད་སྐོར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན།
རྗེའི་གསན་མཁན་རྣམས་ལྷན་རྒྱས་སྐུ་ཁམས་བཟང། དེང་སྐབས་འཛམ་གླིང་ནང་འཕྲུལ་རིག་ཉིན་རེ་བཞིན་ཡར་རྒྱས་འགྲོ་བཞིན་ཡོད་པ་དང་ལྷག་པར་དུ་དེང་སྐབས་དྲ་རྒྱའི་དུས་ཚོད་ཞིག་ཡིན་དུས་ཚོང་དོན་དང་མི་གཅིག་གི་ཉིན་རེའི་འཚོ་བའི་ཁྲོད། འཕྲུལ་རིག་དང་དྲ་རྒྱ་ནི་མེད་ན་མེད་ཐབས་ཀྱི་ཆ་ཞིག་ཏུ་གྱུར་ཡོད་པ་རེད། དེ་དང་དུས་མཚུངས་འཛམ་གླིང་ནང་འཕྲུལ་རིག་སྡེ་ཚན་དང་དྲ་རྒྱའི་བདེ་འཇགས་ཐད་དཀའ་ངལ་འཕྲད་བཞིན་པའི་སྐབས་དེར། འཕྲུལ་རིག་ཆེད་ལས་པའི་དགོས་མཁོ་ཆེན་པོར་འགྱུར་བཞིན་ཡོད་པ་རེད། དེ་རིང་གི་ལེ་ཚན་འདིའི་ཐོག་ལ་ཡང་རྒྱ་གར་ཀར་ན་ཊ་ཀའི་མངའ་སྡེའི་གྲོང་ཁྱེར་སྦེང་ལོར་ནང་ཕྱག་ལས་གནང་བཞིན་པའི་བོད་པའི་གཞོན་སྐྱེས། Technical Analyst། ཞེས་པའི་འཕྲུལ་རིག་དཔྱད་ཞིབ་པའི་ཆེད་ལས་པ་ཐུབ་བསྟན་ལེགས་བཤད་ལགས་ཕེབས་ཡོད། Technical Analyst། ཞེས་པ་ནི་གློག་ཀླད་སྒྲིག་གཞི་དང་མཉེན་ཆས། དྲ་རྒྱ་བཅས་དང་འབྲེལ་བའི་འཕྲུལ་རིག་གི་གནད་དོན་ལ་དཔྱད་ཞིབ་དང་དཀའ་ངལ་དེ་དག་སེལ་བར་བྱེད་མཁན་གྱི་ཆེད་ལས་པ་ཞིག་ཡིན། ཐུབ་བསྟན་ལེགས་བཤད་ལགས་ཁོ་རང་ཡིན་པ་ཡིན་ན་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཡོད་པའི

ད་ལྟའི་ཆར་ཁོང་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ནང་ཡོད་པའི་ཨེ་རིས་ཞེས་པའི་ཁེ་ལས་ཁང་ནང Technical Support Analyst ཞེས་པའི་འཕྲུལ་རིག་དཔྱད་ཞིབ་པའི་ཕྱག་ལས་གནང་མུས་རེད་འདུག་དེ་རིང་གི་ལེ་ཚན་འདིའི་ནང་ཡང་ཐུབ་བསྟན་ལེགས་བཤད་ལགས་སུ་ཁོ་རང་གི་ཆེད་ལས་དེའི་སྐོར་དང་ཆེད་ལས་དེས་བོད་པའི་སྤྱི་ཚོགས་ལ་ཕན་ནུས་ག་འདྲ་ཞིག་བསྒྲུབ་ཐུབ་མིན་སྐོར་ལ་བཀའ་འདྲི་ཞུ་རྒྱུ་ཡིན། ལེགས་བཤད་ལགས་དེ་རིང་ཁྱེད་རང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལེ་ཚན་འདིའི་ཐོག་ལ་ཕེབས་པར་འཚམས་འདྲི་ཞུས་པ་དང་སྦྲགས། ཐོག་མར་དེ་ལ་ཡང་ད Technical Analyst ཞེས་པའི་ཁྱེད་རང་གི་ཆེད་ལས་དེའི་སྐོར་དང་ཨང་ཁྱེད་རང་གིས་ལས་འགན་གཙོ་བོ་ག་རེའི་ཐོག་ལ་གནང་གི་ཡོད་ན་ང་ཚོའི་གསན་མཁན་རྣམ་པ་ཚོ་ལ་གོ་བདེ་པོའི་ངང་ནས་ངོ་སྤྲོད་མདོར་བསྡུས་ཤིག་གནང་དང།
ལགས་སོ། Technical Analyst ལབ་ན་གཅིག་ཅ་ལག་དང་འཕྲུལ་ཆས་དང་མཉེན་ཆས་ག་རེ་ཡང་བཟོས་ཚར་བ་བཟོས་ཚར་ཡོད་རྒྱུ་གཅིག་ཡིན་པ་ཞིག་ལ་ཨ་ནི་ང་ཚོས་བེད་སྤྱོད་བཏང་དུས་སུ་འབའ་ཡ་དཀའ་ངལ་མང་པོ་བྱུང་བསྡད་ཡོད་རེད་ཁ་ཤས་འདི་འཕྲོ་བརླག་འགྲོ་འོས་སོ་ཅོ་འཕྲོ་བརླག་འགྲོ་འོས་སོ་འདི་འཕྲོ་བརླག་འགྲོ་རྒྱུ་དེ་ཚོ་ཚང་མ་ཨ་ནི་འཕྲོ་བརླག་ག་རེ་འགྲོ་བཞག་དཔྱད་ཞིབ་བྱས་ནས་ཨ་ནི། ག་རེ་བཟོ་བཅོས་རྒྱག་དགོས་འདུག་དེ་ཚོ་དཔྱད་ཞིབ་བྱས་དེ་ལ་ཨ་ནི Technical Analyst ལབ་ཀྱི་ཡོད་རེད། འདི་འདྲའི་འདྲ་པོ་ཞིག་ལ་ལབ་ཀྱི་ཡོད་རེད་ད་ངའི་ལས་ཀ་དེ། ལགས་སོ། དེ་ནས་ད་བོད་པའི་སྤྱི་ཚོགས་ནང་ལ་ཡང་ད IT ཞེས་པའི་འཕྲུལ་རིག་ཆེད་ལས་པ་ཞུ་དགོས་རེད་བ་འོང་དེ་གལ་འགངས་ཆེ་ལོས་ག་རེ་གཟིགས་འདུག། ད

IT ནང་ལོགས་ལ Microsoft Word ས་མེད་ན Google Docs ས་ག་རེ་ཡིན་ནས་དེ་འདྲའི་འདྲ་པོ་ཞིག་ད་བེད་སྤྱོད་ཇི་ལྟ་ཇི་ལྟ་གནང་ཤིང་དེབ་གསོ་ཚང་ཤིང་བ་ཡིན་ན་དཔེ་ལས་སླ་བོ་ཆགས་འགྲོ་གི་ཡོད་རེད་བསམ་གི་འདུག།
ལགས་སོ། ཨ་དེ་ནས་ཁྱེད་རང་ཡིན་པ་ཡིན་ན་ད་ཨ་ནི་ད Technical Analyst ཞུ་དགོས་རེད་བ་ཁྱེད་རང་གི་ཆེད་ལས་པ་དེའི་ཐོག་ལ་ཁྱེད་རང་ཕྱག་ལས་གནང་གི་ཡོད་རེད། ཨ་ནི་དེ་འདྲས་ཡིན་དུས་ཀ་ནས་འཕྲུལ་རིག་གི་ཐོག་ལ་ད་གོ་རྟོགས་གང་ཡང་མེད་པའི་ད་འབྲེལ་ཡོད་དོ་བདག་དང་ཡང་ན་ཚོང་ཤག་ཁྱེད་རང་གི་ད Customer ཞུ་དགོས་རེད་བ། འོང་དེའི་ཐོག་ལ་ཁྱེད་རང་གིས་ཐབས་ལམ་ག་རེ་བེད་སྤྱོད་བྱས་ནས་ཕན་ནུས་ལྡན་པའི་སྒོ་ནས་ཁོང་ཚོ་ལའང་གོ་བརྡ་སྤྲོད་གནང་གི་ཡོད་ནའང།
དུས་རྒྱུན་དུ་ང་ཨ་འབྲས་ཀུ་ཤྲི་ཞིག་ཚོང་ཤག་པ་དེ Customer མང་པོ་ཞིག་ང་ལ་ཚུར་འབྲེལ་བ་བྱས་ང་འདི་འགྲོ་གི་མི་འདུག་བེད་སྤྱོད་བྱེད་ཐུབ་ཀྱི་མི་འདུག་ལབ་ནས་ད་དཔེ་འདི་འདྲས་བྱས་ནས་ད་རྔམ་དྲག་ག་སླེབས་ཀྱི་རེད་ཁ་ཤས་ད་དཔེ་ད་འདི་ནང་ལོགས་ལ་ཡང་དཀའ་ངལ་ག་རེ་འཕྲད་པ་ཡིན་ན་འདི་ནང་ལོགས་ལ་ཡང་དཀའ་ངལ་ལ་དཔག་པའི་ད་འདི་ལ་ནི་གཅིག་ང་ཚོ་གི་ཁ་དོ་དམ་ག་ག་འདྲ་ག་འདྲ་བྱེད་དགོས་ཀྱི་ཡོད་མེད་གཅིག་དུས་ཚོད་ག་ཚོད་ཅིག་ནང་ལོགས་འདི་དཀའ་ངལ་འདི་ཨ་ནི་མེད་བ་བཟོ་དགོས་ཡོད་མེད་འདི་འདྲས་ཀྱི་ཨ། ཆ་ཆེ་མང་པོ་འགྲོ་བཞིན་ཡོད་རེད་དེ་ཡིན་ནའི་ད་མཚམས་མཚམས་ནི། ཅིག་ལས་ཀ་ཆུང་ཆུང་ཡིན་ནའི་ད་ཚོང་ཤག་པ་ལ་ནི་གལ་ཆེན་པོ་ཞིག་ཆགས་བསྡད་ཡོད་པ་འདྲ་བོ་ད། ནི་དེ་འདྲའི་འདྲ་བོ་ཡིན་ན་ནི་དམིགས་བསལ་གྱིས་ང་རང་ཚོ་ལས་ཀ་བྱེད་པ་ཡིན་ནའི་ང་ཚོ་ལས་ལས་ཀ་ནི་ཁ་སྟུག་ཅིག་ཚོང་ཤག་གི་འདི་ལས་ཀ་འདུག་ལབ་ནས་བྱས་ཡོད་མ་རེད། ཚོང་ཤག་གི་འདི་ལས་ཀ་འདུག་ཨ་ནི་ཚོང་ཤག་དང་ང་རང་ཚོ་བར་གྱི་གན་རྒྱ་ཞིག་ཡོད་རེད་བ་གན་རྒྱ་འདི་ནང་ལ། དཀའ་ངལ་འདི་འདྲའི་འདྲ་བོ་ཞིག་སླེབས་སོང་ན་རོགས་པ་ག་འདྲའི་འདྲ་བོ་བྱེད་དགོས་འདུག་དུས་ཚོད་ག་རེ་ནང་རོགས་པ་ཞུས་འདུག། དེ་ཚོ་རབ་དང་རིམ་པས་ཕྱིན་ནས་ཡར་ཕར་འགྲེལ་རྒྱག་ནས་ནི། འདི་ཆུ་ཚོད་གསུམ་ནང་ལོགས་ཚར་གི་རེད་ལ་ནི། ཆུ་ཚོད་གསུམ་ནང་མ་ཚར་བ་ཡིན་ན་ནི་ང་ཚོ་གི་སྒང་གི་ནི་ད་ག་ལ team ཡོད་ར་ད་དེ་ཚོ་ལ་ནི་ཕར་འགྲེལ་ཞིག་ནི་སྤྲད་དགོས་རེད་འདི་འདྲ། ད་འདི་འདྲས་ཀྱི་ནི་ཞིབ་ཚགས་པོ་ཞིག་ནི་རབ་དང་རིམ་པས་ཡོད་རེད་ལ་ནི། འགྲེལ་བཤད་རྒྱག་བ་ཡིན་ན་ཁོ་ཚོ་ནི་བློ་བདེ་བོ་དང་ནི། ཁྱེད་ཚང་ནི་འདི་འདྲས་རོགས་ཡོང་དགོས་ར་ད་ཨང།
ལགས་སོ། ཨ་ནི། ད་དེང་སང་སྤྱི་ཚོགས་ནང་ལ་དྲ་རྒྱ་དང་ད AI ཞེས་པའི་ད་མིས་བཟོས་རིག་ནུས་ཤུགས་རོ། དེའི་ཐོག་ལ་ད་འགྱུར་བ་ཤུགས་ཆེན་པོ་ཞིག་འགྲོ་གི་ཡོད་རེད། ཨ་ཁྱེད་རང་ཆ་བཞག་པ་ཡིན་ན་དམིགས་བསལ་འཕྲུལ་རིག་ཐོག་ལ་ཐད་ཀར་འབྲེལ་བ་ཡོད་པ་ཞིག་རེད། ཨ་ཁྱེད་རང་གིས་བྱས་ན་བོད་པའི་སྤྱི་ཚོགས་ནང་ལ་གདོང་ལེན་བྱེད་དགོས་པའི་དཀའ་ངལ་གསར་པ་དེ་འདྲས་ག་རེ་གཟིགས་སོང། དེ་ནས་ད་བོད་པའི་གཞོན་སྐྱེས་ཚོས་མ་འོངས་པའི་ད་ལོ་འགའ་ཤས་ནང་ལ་གོམ་པ་ག་རེ་ག་རེ་སྤོས་ཐུབ་པ་རེད།
སྤྱིར་བཏང་དྲང་པོ་བཤད་པ་ཡིན་ན AI འདི་རྒྱ་སྐྱེད་འགྲོ་ཡས་འདི་གིས་བོད་པའི་སྤྱི་ཚོགས་ནང་ལ་སྐྱོན་འགྲོ་བ་དང་ག་རེ་སྤྲད་བཞག་ལབ་ན་དེ་འདྲའི་འདྲ་བོ་ངས་དྲང་པོ་བཤད་ན་སྐྱོན་སྤྲད་བ་མཐོང་གི་གོ་རེ་མི་འདུག་ག་རེ་བཤད་ན AI བེད་སྤྱོད་འདི་ད་མི་ཚང་མ་གིས་བཏང་ཤེས་པ་ཡིན་ན AI བརྒྱུད་ནས་ཚོང་ལས་སོ་སོ་ཡར་རྒྱས་བཏང་དགོས་ཡོད་ན་རེད་ཨ་ནི་སོ་སོ་སྤྱི་ཚོགས་ནང་ལ་ཆུང་ཆུང། རྩོམ་ཞིག་བྲིས་དགོས་ཡོད་ན་ཡང་རེད། གལ་སྲིད་སོ་སོ་གིས་རྩོམ་ཡག་པོ་བྲིས་མ་ཤེས་པ་ཡིན་ན AI བརྒྱུད་ནས་རྩོམ་ཐུང་ཐུང་རེ་བྲིས་ནས་སྙིང་རྗེ་མོ་རེ་བཟོས་པར་ཡིན་ནའི་སྙིང་རྗེ་མོ་འདྲ་བོ་བཟོས། ཨ་ནི་དམིགས་བསལ་གྱི་ད་ང་ཚོ་གཅིག Start up བྱེད་མཁན་བྱ་ངེས་བྱུང་ངེས་འདི་བོད་པ་ནང་ལོགས་སྤྱི་ཚོགས་ནང་ལོགས་ཡོང་བ་ཡིན་ན་ག་ལབ་དགོས་རེད་དུས་ཚོད་ཀྱི Save ཨ་ནི་མིའི Save ཨ་ནི་མི་མི་མང་པོ་ཨ་ནི་སོ་སོ་རང་གིས་ཚོང་ལས་འདི་འདྲའི་སྒང་ལ་འགོ་བཙུགས་པ་ཡིན་ན་མི་ཚང་མ་ལ་ཡང་ཁེ་ཕན་དཔེ་ཡོད་རེད་བསམ་གྱི་འདུག་ཨང།
ལགས་སོ་ད་ལྟ་གོང་དུ་ཁྱེད་རང་གིས་ད AI འདི་ཚོ་བེད་སྤྱོད་གཏོང་སྟངས་ཡག་པོ་ཤེས་པ་ཡིན་ན་ཨ་ཚོང་ལས་གཉེར་སྟངས་འདི་ཚོའི་ཐོག་ལ་ནི་ཁེ་ཕན་ཆེན་པོ་ཡོང་གི་རེད་གསུངས་སོང། ཡིན་ནའི་ལེ་ད་དེང་སང་དྲ་རྒྱའི་དུས་ཚོད་ཅིག་ཡིན་དུས་འཛམ་གླིང་སྤྱི་དང་ལྷག་པར་དུ་ད་བོད་པའི་སྤྱི་ཚོགས་ནང་ལ་ཡང་དྲ་རྒྱའི་བདེ་འཇགས་ཐོག་ལ་དཀའ་ངལ་མང་པོ་ཞིག་འཕྲད་ཡོད་རེད། ཁྱེད་རང་འདྲ་བའི་ད་གཞོན་སྐྱེས་ཤིག་གིས་ད་བོད་པའི་སྤྱི་ཚོགས་ནང་ལ་ཕར་ཕེབས་རྗེས་ཕྱག་ལས་གནང་པ་ཡིན་ན་ཨ་ག་རེ་གནང་དགོས་རེད་འདུག་དགོངས་ཀྱི་ཡོད་ན།
ང་འདྲ་བོ་ཡིན་ན་ད། དྲ་རྒྱ་གི་བདེ་འཇགས་སྒང་ལ་ཡང་འདི་འདྲའི་གི་དམིགས་བསལ་གི་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡོད་རེད་དེ་ད་དྲང་པོ་བཤད་ན་དྲ་རྒྱ་གི་བདེ་འཇགས་དེ་མི་འོ་ཏག་ཏག་སོ་སོ་གི་ཡག་པོ་བྱས་ནས་ཡང་ཡང་ལ་དམིགས་བསལ་གི་ཅིག་ག་ལབ་དགོས་རེད་སོ་སོ་ངོས་ནས་ཤེས་ཡོན་དེ་སྦྱངས་ནས་ཅིག་བྱེད་དགོས་ཡ་འདྲ་བོ་མ་རེད་དངོས་གནས་བཤད་ན། གནས་ཚུལ་ཆ་ངེས་བྱུང་ཡོད་འདི། གལ་སྲིད་མི་གི་ཁ་པར་འདྲ་བོ་དང་མི་གི message འཕྲིན་ཐུང་འདི་འདྲས་ཆ་ངེས་བྱུང་གི་ཡོད་འདི་འདྲ་བོ་དང link འདི་འདྲས་ཆ་ངེས་བྱུང་ཡོད་འདི་བཏང་བ་ཡིན་ན་སོ་སོ་ངོས་ནས་ཡག་པོ་བྱས་ནས་གཏོང་མཁན་འདི་སུ་ཡིན་མིན་འདྲ་བོ་དང message འདི་འདྲས་སླེབས་སོང་ན། དེང་སང་འདྲས་འདྲ་བོ་ལས་ཀ་རྩ་གི་རྩི་གི་འདྲས་བྱས་ནས་པེ་ཤ་འཕྲོག་མཁན་འདི་འདྲས་ཡོང་གི་ཡོད་རེད་མང་ཆེ་འདྲ་བོ་ཞིག Google ནང་ལ་འདི་འདྲས་འཕྲོག་སོང་ལབ་ནས་ཡོད་འདི་འདྲས་བྱས་པ་ཡིན་ན་ག་ལབ་དགོས་རེད་ད་སོ་སོ་ངོས་ནས་དཔེ་ཤ། མ་འཕྲོག་ཡ་འདྲ་པོ་དང་ནི་སོ་སོ་གི་ཕར་འགྲོགས་དག་ག་རེ་ཡིན་ནའི་དེ་ཚོ་ཕར། མེད་པ་ཆགས་ཡ་འདྲ་དང་མི་གཞན་པ་ཡི་རྐུ་མ་རྒྱག་ཡ་འདྲ་ཡོང་གི་རེད་བ། ལོངས། དེ་ཚོ་ནི་ཆང་ངེ་ཆུང་ངེ་སོ་སོ་ངོས་ནས་ལྷོད་ཡངས་མ་ཤོར་ཡ་དེ་གལ་ཆེ་རེད་བསམ། ནི་གལ་སྲིད་ང་ཕ་འགྲོགས་བ་སྤྱི་ཚོགས་ནང་ལོགས་ག་རེ་འགྲོགས་བྱེད་དགོས། སྤྱི་ཚོགས་ནང་དམིགས་བསལ་གི་ངའི་ཆེད་ལས་དེ་སྒང་ལ་ནི་ཕན་ཐོགས་དགོས་ཡ་འདྲ་པོ་ད་གང་ཡང་མི་འདུག་དེ་ཡིན་ནི་ད་གཞོན་སྐྱེས་སློབ་གྲྭ་ད་ལྟ་འགྲོ་བཞིན་པ་ཁོ་ཚོ་ལ་ལམ་སྟོན་བྱེད་ཡ་རེད་ཨཱ་ནི། དམིགས་བསལ་གྱི་གཞིས་ཆགས་ལ་ཡོད་རྒྱུ་གི། གཞིས་ཆགས་མི་མང་ལ་ཨཱ་ནི་ཅིག IT གི་སྒང་ནས་ཆང་ངེ་ཆུང་ངེ་དེ་འདྲའི་རིགས་གོ་རྟོགས་སྤེལ་ཡ་དེ་འདྲའི་སྒང་ནས་དངོས་གནས་ཕན་ཐོགས་གི་རེད་བསམ་གི་འདུག་གཞན་པ་ངའི་ལས་ཀ་དེ་དམིགས་བསལ་གྱི་ད་ལྟ་ཨཱ་ནི Corporate ཆེན་པོ་ནང་ལོགས་ལ་ཡོད་རྒྱུ Product ཡོད་རྒྱུ་དེ་འདྲའི་གི་སྒང་ལ་ཨཱ་ནི་ལས་ཀ་ཡིན་ཙང་ཨཱ་ནི་བོད་པའི་སྤྱི་ཚོགས་ནང་དམིགས་བསལ་གྱི་ཨཱ་ནི། ཁ་ཐུག་འབྲེལ་བ་བྱེད་ཡ་འདྲ་གང་ཡང་མི་འདུག་ཨང།

ད་སོ་སོ་ལ་རག་ལས་རེད་བ་དེ་ཕྱིར་ནས་ནི་མིའི་རྣམ་དཔྱོད་དེ་ཡག་པོ་ཡོད་རྒྱུ་དེ་ཚོ་གང་ཅིའི་ཐོག་ནས་དཀོན་པོ་རེད་བ་འོ་དེ་མི་སུ་ཡིན་ནའི་རེད་བསམ་གྱི་འདུག་སྤྱིར་བཏང་ནི་མི་སུ་ཡིན་ནའི་གལ་སྲིད་འདི་ནང་ལོགས་ལ་སྦྱངས་པ་ཡིན་ན་ད་ཚང་མི་སུ་ཡིན་ནའི་བྱེད་ཐུབ་ཡག་གི་ལས་ཀ་ཤ་སྟག་རེད་དངོས་གནས། ཡིན་ནའི་ད་དབྱིངས་ལ་རག་ལས་རེད་སོ་ད་སོ་སོ། ལགས་སེ། ད་དེ་རིང་ངའི་དྲི་བ་ཐ་མ་འདི་ཆགས་ཀྱི་འདུག་ལེགས་བཤད་ལགས་ཁྱེད་རང་ཡིན་པ་ཡིན་ན་འཕྲུལ་རིག་གི་ཆེད་ལས་ཐོག་ལ་སློབ་སྦྱོང་གནང་བ་དང་དེ་ནས་རིམ་པས་ད་ཁེ་ལས་ཁང་ཁ་ཤས་ནང་ལ། ལོ་ཁ་ཤས་ཤིག་ཕྱག་ལས་གནང་འདུག་ད་ལྟ་ཡང་གནང་མུས་རེད་འདུག་ཁྱེད་རང་གིས་ད་སོ་སོའི་གི་རྣམ་དཔྱོད་བཏོན་བྱས་དྲ་རྒྱ་དང་འཕྲུལ་རིག་ཐོག་ལ་གསར་གཏོད་ཀྱི་ལས་འཆར་དེ་འདྲ་རྙེད་ཐུབ་ཀྱི་མ་རེད་པས།

ཞེས་དང། ང་དང་ངའི་གྲོགས་པོ་དེ་ཁ་ཚུར་མཐུན་སྒྲིལ་བྱས་ནས་ནི། བཟོས་ཡག་གི་ཡིན་པའི་གོ་བསྡུར་དེ་མང་པོ་བྱུང་མྱོང་སྔོན་མ་ནས་ཧ། ལགས་སེ་ཡིན་ནའི་ད་བོད་པའི་སྤྱི་ཚོགས་ནང་ལ་ཡང་ད་སྨོན་ལམ AI། ད་བོད་སྐད་ཐོག་ཞུས་ན་ད་སྨོན་ལམ་མིས་བཟོས་རིག་ནུས་ཞུ་དགོས་རེད་བ་དེའི་ཐོག་ལ་ཡང་ད་དགེ་བཤེས་སྨོན་ལམ་ལགས་དང་ཁོང་རྣམ་པ་ཚོས་དེའི་ཐོག་ལ་ཕྱག་ལས་གནང་བཞིན་པ་རེད

ཐོག་ནས་ནི་ནི་ད་ད་ལྟ་ནི Corporate ནང་ལོགས་ལ་ཕྱུག་པོ་ཚོ་ལས་ཀ་རོགས་བྱས་བསྡད་ཡོད། ལགས་སེ། ཐུབ་བསྟན་ལེགས་བཤད་ལགས་ཁྱེད་རང་གིས་དེ་རིང་དུས་ཚོད་བཏོན་བྱས་ལེ་ཚན་འདིའི་ཐོག་ལ་ཕེབས་ནས་འཕྲུལ་རིག་ཆེད་ལས་པའི་སྐོར་དང་དེ་ནས་དེང་སང་སྤྱི་ཚོགས་ནང་ལ་དེའི་དགོས་མཁོ་ཆེ་རུ་འགྲོ་གི་ཡོད་པའི་སྐོར་ལ་གསན་མཁན་རྣམ་པ་ཚོ་ལ་ཁྱེད་རང་གི་བསམ་ཚུལ་དང་སྦྲགས་བཀའ་མོལ་གསལ་པོ་ཞིག་གནང་སོང་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང། ད་ལྟ་གོང་དུ་བཀའ་མོལ་ཞུ་ས་འདི་བོད་པའི་གཞོན་སྐྱེས་འཕྲུལ་རིག་ཆེད་ལས་པའི་དཔྱད་ཞིབ་པ་ཐུབ་བསྟན་ལེགས་བཤད་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་ང་མཁའ་འགྲོ་གཡང་འཛོམས་ཡིན། ང་རང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང།

མི་རབས་གཅིག་གི་སྐད་ཆ་འདྲ་བོ་ཞིག་ཡོད་རེད་བ་ད་ཅིག་མི་རབས་ཟེར་ཡག་ཚད་དེ་ལོ་ཉི་ཤུ་འདྲ་བོ་ཅིག་འཇག་གི་འདུག་བ་དེ་འདྲ་ཡིན་དུས་དེའི་ནང་ང་ད་བུ་ཆུང་ལགས་ཡང་ངས་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་རྣམ་པ་ཚོ་གི་ད་ལྟ་བར་དུ་ཅིག་རྒྱལ་སྤྱིའི་སྒང་ཡང་ཤུགས་རྐྱེན་ཡོད་རྒྱུ་དང་ཡང་དམིགས་བསལ་གི་ཨིན་ཇིའི་སྒང་ནས་དེབ་མང་པོ་རྣམ་པ་ཚོ་དཔར་གི་ཡོད་རེད་བ་དེ་འདྲ་ཡིན་དུས་ཡང་ཅིག་བོད་ཀྱི་གནས་ཚུལ་གི་སྐོར་རེད་རྒྱལ་སྤྱིའི་སྒང་ཡང་ཅིག་ཤུགས་རྐྱེན་ཡོད་རྒྱུ་ད་དེ་འདྲ་གི་ད་ལྟ་བར་དུ་ཡང་ཅིག་དེབ་གལ་ཆེན་པོ་དེ་འདྲ་ག་འདྲ་ག་འདྲ་རྣམ་པ་ཚོ་གི་དཔར་ཡོད་ན། ལགས་རེད་ང་ཚོ་བོད་སྨྱུག་དཔེ་སྐྲུན་ཁང་དེ་ཉིས་སྟོང་གསུམ་ལ་ང་ཚོ་གྲོགས་པོ་གསུམ་གི་འགོ་བཙུགས་རེད། དེ་ནས་ཁྱེད་ཀྱིས་ད་ད་ལྟ་བར་དུ་ལོ་ཉི་ཤུ་ཟིན་འགྲོ་གི་ཡོད་རེད་ང་ཚོའི་དེབ་འདིའི་དམིགས་ཡུལ་ལྟེ་བ་དེ་འདིར་གང་ཅི་མདོར་བསྡུ་ན་ད་ལྟ་ང་ཚོས་བྱེད་སྟངས་ག་རེ་ཟེར་བ་རེད་བོད་ཀྱི་ལོ་རྒྱུས་ལ་བལྟས་པ་ཡིན་ན་ཨ་ནི་ང་ཚོའི་རྩོམ་གྱི་རྩོམ་ལུགས་དེ་མང་ཆེ་ད་ཆོས་ལུགས་དང་འདི་གི་ག་རེ་ཟེར་ཆོས་ལུགས་དང་འབྲེལ་བ་ཨ་ནི་ཆོས་ལུགས་མི་སྣ་དང་འབྲེལ་བ་ཨ་ནི་མི་སྣ་གྲགས་ཅན་དང་འབྲེལ་བ་དེ་འདྲའི་ཤ་སྟག་ཅིག་རེད་པ། ང་ཚོའི་དམིགས་ཡུལ་ཟེར་བ་དེ་ནི་ད་ལྟའི་ཆ་ལ་ད་དབྱིན་ཇི་དང་བོད་ཡིག་གཉིས་ཆ་ནང་ལོགས་ལ་མི་དཀྱུས་མ་དང་ཨ་ནི་མི་སྐྱ་བོའི་གི་རྩོམ་རིག་སྒྱུ་རྩལ་དེ་གོང་འཕེལ་གཏོང་ཡ་དེའི་དམིགས་ཡུལ་ཟིན་པ་རེད། ད་ལྟ་བར་དུ་ང་ཚོའི་འདས་པའི་ལོ་ཉི་ཤུ་ནང་ལོག་ལ་དེབ་ལྔ་བཅུ་པར་བརྒྱབ་པ་རེད། ལྔ་བཅུ་དེའི་ནང་ལོག་ནས་ད་བརྒྱ་ཆ་བརྒྱད་ཅུ་དབྱིན་ཇིའི་ནང་ལ་རེད། ཨ་ནི་བརྒྱ་ཆ་ཉི་ཤུ་ཕལ་ཆེར་བོད་ཡིག་ནང་ལ་རེད། ཨ་ནི་དེའི་ནང་ལོག་ལ་ད། རྒྱལ་སྤྱིའི་ནང་ལོགས་ལ་ག་རེ་ཟེར་བ་རེད་གྲགས་ཆེ་བ་ཟེར་དུས་ད་གཅིག་ཏུ་ཞུ་ཐུབ་ཀྱི་མི་འདུག་ཡིན་ན་ཡང་ང་ཚོས Novel ཟེར་བ་ཅིག་དང་བརྩམས་སྒྲུང་རིང་མོ་འདི་འདྲ་གསུམ་ཅིག་པར་བརྒྱབ་ཡོད་རེད་འདི་འདི་གས་གསུམ་ཡག་པོ་ཞིག་འགྲོ་སོང་འདི་རྒྱལ་སྤྱིའི་ཀློག་པ་པོ་རེད་ལྷག་པར་དུ་རྒྱ་གར་ནང་ལོགས་ལ་ད་རྒྱ་གར་གྱི་ཀློག་པ་པོ་རེད་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་རེད་ལྷག་པར་དུ་མཐོ་སློབ་ཁག་ལ་ཡོད་མཁན་གྱི་རྒྱ་གར་གྱི་ཉམས་ཞིབ་པ་འདི་གས་ལ་ཕལ་ཆེར་ཤུགས་རྐྱེན་ཆེན་པོ་ཐེབས་སོང་བསམ་གྱི་འདུག་འདི་ཙམ་མ་རེད་ང་ཚོས་ཡང། བོད་པ་མི་རབས་གསར་པའི་གི་ནང་ལོགས་ལ་ད་རྩོམ་རྒྱག་མཁན་ཨིན་ཇི་ནང་རྩོམ་རྒྱག་མཁན་སྐལ་བཟང་ལགས་རེད་བསྟན་ཕུན་ལགས་རེད་ཨ་ནི་ད་ལྟ་ང་ཚོ་གསར་བ་ཡང་ཁ་ཤས་ཤིག་ཡོད་རེད་ཁོ་རང་ཚོ་ད་གང་ཅི་མདོར་བསྡུ་ན་མི་གསར་བ་ཁོ་རང་རྩོམ་པ་པོ་གསར་བ་ཁོ་རང་ང་ཚོ་ངོ་སྤྲོད་བྱས་པ་དེ་འདྲས་ཕལ་ཆེར་མི་དྲུག་བདུན་ཅིག་བྱུང་ཡོད་རེད་ཨ་ནི་འདིའི་གི་ག་རེ་ཟེར་བ་རེད་ད།

མི་རབས་གསུམ་པ་དང་ཁོ་རང་ཚོའི་སྙན་ངག་དེ་གའི་ཡང་ཨིན་ཇིའི་ནང་ལ་བསྒྱུར་བྱས་ཨེ་ནི་སྐད་ཡིག་བོད་ཡིག་དང་ཨིན་ཇིའི་ཤན་སྦྱར་ཐོག་ནས་དེབ་དེ་འདྲ་བཏོན་ཡོད་རེད་དེ་ཡིས་ག་རེ་ཟེར་བ་རེད་རྒྱལ་སྤྱིའི་ནང་དོ་སྣང་ཤུགས་ཆེན་པོ་བྱས་སོང་གང་ལ་ཟེར་ན་བོད་ནང་ལོག་གི་རྩོམ་པ་པོ་མང་པོ་གཅིག་མང་པོ་ཟེར་བ་ད་ཕལ་ཆེར་གཅིག་བོད་ཡིག་ནང་འབྲི་གི་ཡོད་རེད་ཨེ་ནི་རྒྱ་ཡིག་ནང་བྲིས་མཁན་ཁ་ཤས་ཤིག་ཡོད་རེད་བ་ཡིན་ནའི་བོད་ནང་གི་རྩོམ་པ་པོ་དེ་གའི་གི་དེབ། བྲིས་པ་དེ་གའི་མང་ཆེ་ཞིག་ཅིག་ད་ཡོངས་གྲགས་ཀྱི་ཇི་མ་ཇི་བཞིན་དེ་རྒྱ་ནག་གི་དབང་ཤུགས་འོག་ལ་པར་བརྒྱབ་ཐུབ་ཡོད་མ་རེད་པར་བརྒྱབ་ཐུབ་པ་ཡིན་ནའི་བཙོན་ལ་འགྲོ་གི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཨ་ནི་རྒྱལ་སྤྱིའི་ནང་ལོག་ལ་ད་ཅིག་ག་རེ་ཟེར་བ་རེད། བོད་ནང་ལོག་གི་མི་རབས་གསར་བའི་གི་བསམ་ཚུལ་དེ་ཤུགས་ཆེན་པོ་ཞིག་ཞེ་དྲག་སླེབས་ཐུབ་ཀྱི་མི་འདུག་བ་དེ་འདྲ་ཡིན་པ་སོང་ཙང་ད་ང་ཚོའི་དམིགས་ཡུལ་ཟེར་བ་དེ་ནི་ཅིག་ད་འདི་གའི་དེ་ཨིན་ཇི་ནང་ཕབ་བསྒྱུར་བྱས་ཨ་ནི་རིམ་པ་དང་པོ་དེ། ད་ལྟ་བོད་པའི་མི་རབས་གསར་བ་ད་ཅིག་ནུབ་ཕྱོགས་ཁག་ལ་ཡོད་མཁན་བོད་ཡིག་མ་ཤེས་མཁན་ཁོ་རང་ཚོ་ལ་ད་བོད་དང་ཨ་ནི་ཁོ་རང་ཚོ་བར་ལ་ཟམ་པ་སྐྲུན་ཡ་ཅིག་རེད་འདི་ལས་རྒྱ་ཆེ་ཅིག་ད་རྒྱལ་སྤྱིའི་སྡིངས་ཆའི་ནང་ལོག་ལ་ད་དེང་དུས་བོད་ཀྱི་རྩོམ་རིག་ཟེར་བ་དེ་ངོ་སྤྲོད་སྤེལ་ཡ་རེད་ལོ། བུ་ཆུང་ལགས་ཁྱེད་རང་གི་ད་ལྟ་དཔེ་དེབ་སྐོར་ནས་ད་ག་རང་གསུངས་སོང་ཨ་ནི་བོད་ནང་གི་མི་རབས་གསར་བ་གི་སྙན་ངག་པ་དེ་ཚོའི་གི་སྙན་ངག་དང་ད་དེ་འདྲའི་གི་ཡང་རྩོམ་རིག་གི་སྐོར་རྣམ་པ་ཚོ་གི

རྒྱལ་སྤྱི་གི་སྡིངས་ཆ་སྒང་འགྲོ་ཡ་དང་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ནང་ཤུགས་རྐྱེན་སྤེལ་ཡ་གི་དེ་བསམ་བློ་ད་ཧ་ལས་པའི་ཤུགས་ཆེན་པོ་ཡོད་པ་ཅིག་ད་རེད་ཤ་ཏན་ཏན་ཁོ་ཚོ་དེ་འདྲ་ཡིན་དུས་ཅིག་རྣམ་པ་ཚོ་གི་ཡང་མ་འོངས་པ་ན་ཡིན་ན་ཡང་ད་ཅིག་དེ་འདྲའི་གི་རིགས་གང་འདྲ་ཅིག་ཡང་ཅིག་རྩོམ་རིག་གི་བོད་ནང་གི་གཞོན་སྐྱེས་དེ་ཚོ་གི་བསམ་བློ་དང་རྩོམ་རིག་གི་རིགས་མང་པོ་ཅིག་ཡང་ཅིག་ཨིན་ཇིའི་ནང་བསྒྱུར་ན་རྒྱལ་སྤྱིའི་སྡིངས་ཆ་སྒང་ཤུགས་ཆེན་པོ་ཅིག་འགྲོ་གི་ཡོད་རེད་བ་དེ་འདྲ་ཡིན་དུས་ཡང་མ་འོངས་པ་ན་ཡང་དེའི་སྒང་རྣམ་པ་ཚོ་གི་གང་འདྲ་ཅིག་བྱེད་ཡག་གི་འཆར་གཞི་དང་དེ་འདྲ་ཡོད་ན་དམིགས་བསལ། ད་ལྟ་ག་རེ་ཟེར་དམིགས་སུ་བཀར་ནས་འཆར་གཞི་ད་གང་ཡང་མེད་ཡིན་ནའི་ང་ཚོས་ག་རེ་ཟེར་དགོས་རེད་དེ་ཡི་བོད་ནང་གི་རྩོམ། བརྩམས་སྒྲུང་རིང་པོ་རེད་སྙན་ངག་རེད་ལྷུག་རྩོམ་རེད་འདི་གའི་ཚང་མ་ལ་དོ་སྣང་བྱེད་སྡོད་ཀྱི་ཡོད་ཨེ་འདི་གའི་དེ་ག་རེ་ཟེར་དགོས་རེད་སྐབས་འགར་སུ་ཕྱོགས་བསྡོམས་བྱས་རྗེས་ཡང་བསྒྱུར་ཡས་ཀྱི་བརྒྱུད་རིམ་འདི་ཡ་ཡང་ཏེག་ཙམ་ཁག་པོ་འདྲ་ཅིག་རེད་ཤག་གང་ལགས་འདི་བསྒྱུར་དེ་བོད་ཡིག་ནས་དབྱིན་ཇིའི་ནང་བསྒྱུར་དགོས་ཀྱི་ཡོད་པ་སོང་ཙང་གཅིག་ནས་སྐད་གཉིས་ལྡན་ཚད་བརྟན་པོ་བྱེད་དགོས་ཀྱི་ཡོད་རེད།

བུ་ཆུང་ལགས་ཨ་ནི་ཅིག་ད་ལྟ་བར་དུ་རྣམ་པ་ཚོ་གི་ཡང Blackneck དཔེ་སྐྲུན་ཁང་ནས་པར་རྒྱབ་བཞག་རྒྱོབ་གི་དེབ་འདྲ་མི་འདྲ་ང་རང་མང་པོ་ཅིག་མཐོང་ཡ་མཐོང་སོང་ཡིན་ནའང་ཡང་ཚང་མ་ད་ངས་ཧ་གོ་གི་མ་རེད་དེ་འདྲ་ཡིན་དུས་ཅིག་ད་ལྟ་བར་དུ་རྣམ་པ་ཚོ་གི་དེབ་པར་རྒྱབ་བཞག་དེ་ཚོའི་ནང་ནས་ཅིག་དམིགས་བསལ་འདྲ་བོ་དངོས་གནས་གི་ཅིག་མི་རིགས་གཞན་དག་གི་བོད་པ་གི་སྒང་ཚུར་དོ་སྣང་ཤུགས་ཆེན་པོ་སླེབས་ཡ་གི་ཅིག་དམིགས་བསལ་གི་ཡང་ཅིག་དེབ་དང་རྩོམ་བྲིས་དང་དེ་འདྲའི་གི་སྐོར་ཡང་ཅིག་རྣམ་པ་ཚོ་གི་ད་ལྟ་ཁྱེད་རང་གི་ཅིག་དྲན་པའི་ནང་བསྡད་བསྡད་དེ་འདྲའི་ཤུགས་ཆེ་ཤོས་འདྲ་བོ་བག་ཆགས་ཆེ་ཤོས་འདྲ་བོ་གང་འདྲ་ངོས་འཛིན་གནང་གི་ཡོད་ན། ཨ་དེ་ཡི་ག་རེ་ཟེར་དགོས་རེད། དུས་དང་དུས་དང་ས་གནས་དང་ཡང་བརྗོད་གཞི་མ་འདྲ་མ་འདྲ་རེད། ད་དེ་ནས་དམིགས་སུ་བཀར་ཅིག་དེབ་གཅིག་ལ་ཁྱད་དུ་འཕགས་པའི་དོ་སྣང་བྱུང་སོང་དེ་འདྲའི་ད་ཞུ་ཐུབ་བ་མི་འདུག་དེ་ཡིན་ནའི་ལས་མང་ཆེ་འདྲ་བོ་ཅིག་བརྩམས་སྒྲུང་རིང་མོ་གསུམ་དེ་ལ་དངོས་གནས་དོ་སྣང་ཤུགས་ཆེན་པོ་སླེབས་སོང་བསམ་གྱི་འདུག

པའི་ནུབ་ཕྱོགས་ཀྱི་སྨན་པའི་གི་ཨེམ་ཆི་རེད་ཨེ་ནི་ཁོ་རང་གི་དེའི་སྐབས་ཀྱི་བོད་པའི་སྤྱི་ཚོགས་ཀྱི་ད་ནང་ལོགས་ལ་ཡོད་པའི་བླ་ཆེན་ཁག་ཡོད་དོ་ཅོག་ལ་ཕལ་ཆེར་ཁོ་རང་མཇལ་མ་མྱོང་བ་དང་ཨེ་ནི་ག་རེ་ཟེར་དེའི་གར་བརྟག་དཔྱད་མ་ཕུལ་བ་དེ་འདྲ་རྩ་བ་ཉིད་ནས་བྱུང་ཡོད་ས་མ་རེད་རྙིང་མའི་བླ་ཆེན་རེད་བཀའ་བརྒྱུད་པའི་བླ་ཆེན་རེད་འདི་འདྲའི་གི་ག་རེ་ཟེར་བ་རེད་ལོ་རྒྱུས་ཡག་པོ་ཞེ་བོ་ཅིག་འདུག་ད་དེ་ཁོ་རང་གི་ཉིན་དེབ་ཀྱི་ཚུལ་དུ་བྲིས་ཨེ་ནི་ག་རེ་ཟེར་བ་རེད་ང་ཚོ་ནམ་རྒྱུན་གི་ག་རེ་ཟེར་བ་རེད།

མི་རབས་རྒན་པ་ཚོ་ཕལ་ཆེར་མཁྱེན་གྱི་རེད། ཚེ་རིང་དབང་རྒྱལ་ལགས Editor ཞུ་དགོས་རེད་བ་ཁོ་རང་སྔས་མ Tibetan Review གི Editor ལོ་མང་པོ་ཞེ་པོ་ཞིག་གནང་པ་རེད་ལོ་ཉི་ཤུ་ལྷག་ཞིག་གནང་ལོ། ཁོ་རང་གི་དེབ་དེ་བྲིས་རྗེས་ཁོ་རང Canada ལ་ཉིས་སྟོང་གཅིག་ལ་དགོངས་པ་རྫོགས་པ་རེད་བ། ཨ་ནི་ལོ་བཅོ་ལྔ་ཉི་ཤུ་ཙམ་དེབ་དེ་བད་ཁོ་རེ་ཁྱོན་ནས་བྲིས་ཡོད་པ་ཧ་གོ་གི་ཡོད་འདྲ་བོ་མི་འདུག་གཅིག་གིས་ཨ་ནི་པར་རྒྱབ་མཁན་ཡང་བྱུང་ཡོད་མ་རེད་སུ་གང་ལ་ཕལ་ཆེར་ཤེས་རྟོགས་ཞེ་དྲག་ཡོད་མ་རེད་དེ་ང་ཚོས་ཕར་ཚུར་ཐབས་ཤེས་བྱས་རྗེས་ཨ་ནི་འདི་གི་མ་དཔེ་དེ་ང་ཚོ་ལ་རག་པ་རེད་དེ་མ་དཔེ་དེ་ང་ཚོས་ཨ་ནི་ཚུར computer ནང་ལ་བཅུག་ཨ་ནི་དེབ་གཟུགས་ནང་བཟོས་རྗེས་ཨ་ནི་དེ་དེ་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནང་གི་ཨ་ནི་བོད་པའི་བཙན་བྱོལ་བོད་པའི་སྤྱི་ཚོགས་དེ་ཧ་གོ་ཡ་ལ་གལ་ཆེན་པོ་ཞེ་བོ་ཅིག་རེད་ཨ་ནི་ཁོ་རང་གིས་རྡ་རམ་ས་ཆས། ལྡི་ལི། ཨ་མི་རི་ཀ། དེའི་གི་ས་གནས་གསུམ་དེ་ནང་ལོགས་ལ་བོད་པ་གཞོན་སྐྱེས་གཅིག་གིས་གཅིག་བཙན་བྱོལ་གཞུང་གི་འགྲོ་སྟངས་ཡིན་ནས་རེད་མཐོ་སློབ་ཀྱི་འགྲོ་སྟངས་ཡིན་ནས་རེད་ཡང་ཨ་མི་རི་ཀ་ལ་དེ་དུས་ད་ཅིག་བོད་པ་ངོ་ཤེས་བོ་ཞིག་འགྲོ་བའི་སྐུ་ཚོགས་ར་དེའི་གི་བརྒྱུད་རིམ་དེ་དབུས་སུ་བཞག་ཅིག་བརྩམས་སྒྲུང་ཅིག་བརྩམས་གནང་ཡོད་རེད་དེ་ད་ག་སུ་བ་ར་མི་དཀྱུས་མ་གཅིག་གི་ཐོག་ནས་མི་དཀྱུས་མ་གཅིག་གི་མི་ཚེ་སྐྱེལ་སྟངས་ཀྱི་ལོ་རྒྱུས་ག་སུ་བ་ར་གལ་ཆེན་པོ་ཞེ་བོ་ཞིག་རེད་གཞན་པ་དེ་དེབ་གཉིས་པ་དེ་ཐུབ་བསྟན་བསམ་འཕེལ་ལགས། སྔོན་མ་དྲིལ་བསྒྲགས་ཀྱི་དྲུང་ཆེ་དང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་གནང་བ་རེད། ཁོ་རང་གིས་དེབ་ཅིག་བྲིས་གནང་ཡོད་རེད Copper Mountain ཟེར་བྱས་དེའི་བོད་ནང་ལོག་གི་གཏེར་ཁ་སྔོག་འདོན་རང་ལ་དམིགས་སུ་བཀར་བྱས་ད་ཅིག་བྲིས་པའི་བཟོ་འདྲ་ཞིག་རེད་དེའི་ནང་ལོག་དེ་ལས་ཁ་གསལ་བོ་རེད་ད་གངས་རིན་པོ་ཆེ་ལ་ཅིག་ཟངས་ཀྱི་གཏེར་མང་པོ་ཡོད་པ་ཅིག་བྱས་དེ་རྒྱ་མིའི་ངོས་ནས་བྱས།

བོད་ནང་གི་རྩོམ་རིག་གསར་བ་དང་དེ་འདྲའི་སྐོར་ལ་ཁྱེད་རང་གིས་དོ་སྣང་ཤུགས་ཆེན་པོ་ཅིག་གནང་གི་འདུག་བཙན་བྱོལ་ནང་ནས་དེ་སྒང་ཁྱེད་རང་གིས་སྤྱིར་བཏང་དབྱིན་ཇིའི་སྒང་ནས་རྩོམ་ཡིག་མང་པོ་ཅིག་སྤེལ་གནང་གི་ཡོད་རེད་དེ་འདྲ་ཡིན་དུས་ཅིག་ད་ང་ཚོའི་བོད་པ་ལབ་ན་སྤྱིར་བཏང་གི་རྒྱལ་སྤྱིའི་སྒང་ནས་ད་སྲིད་དོན་གི་ཐོག་ནས་བོད་པ་གི་ངོས་འཛིན་ཅིག་སླེབས་གི་ཡོད་རེད་ད་ག་ནང་བཞིན་གི་ནི་ཡང་ཅིག་ཆོས་དང་རིག་གཞུང་ཤུགས་ཆེན་པོ་གི་སྒང་ནས་ད་བོད་པ་གི་ངོ་བོ་འདྲ་བོ་ཅིག་རྒྱལ་སྤྱིའི་སྒང་བསྟན་གི་ཡོད་རེད་བ་ད་ཡིན་ན་ཡང། དེང་སང་བོད་ནང་ལ་ད་ཅིག་བོད་ཡིག་རང་གི་སྒང་ནས་ཡང། རྩོམ་རིག་གསར་བ་དེ་འདྲ་བྲིས་ནས་བོད་པ་གི་མི་རབས་གསར་བ་གི་བསམ་བློ་དང། ངོས་འཛིན་འདྲ་བོ་གསར་བ་ཅིག་དཔེ་ཤུགས་ཆེན་པོ་ཅིག་སླེབས་གི་འདུག་བ་དཔེར་ཆ་བཞག་ན་ད་ཅིག་སྙན་ངག་སྒང་ནས་ཡིན་ན་བྲིས་ན་ཡང་ལྷུག་རྩོམ་དང་སྒྲུང་འདི་ཚང་མ་དེབ་ཧ་ལས་པ་འབེལ་པོ་མང་པོ་ཅིག་ཐོན་ཡོང་གི་འདུག་བ་དེ་འདྲ་ཡིན་དུས་ཅིག། བོད་པ་གི་ཅིག། ཁར་གཟུགས་བརྙན་འདྲ་བོ་ལབ་ན་ད་ཅིག་བོད་པ་གི་ངོ་བོ་འདྲ་བོ་དེ་རྒྱལ་སྤྱིའི་སྒང་ཡང། བོད་པ་གི་མི་རབས་གསར་བ་དེ་ཚོ་གི་ངོ་བོ་བསྟན་ཡག་ལ་བོད་ནང་གི་ཡང་ཅིག་རྩོམ་རིག་གསར་བ་དག་དེ་ཚོ་ཕར་དབྱིན་ཇིའི་ནང་བསྒྱུར་ན་ཅིག་རྒྱལ་སྤྱི་སྒང་ཤུགས་རྐྱེན་འདྲ་བོ་དེ་དེ་ག་འདྲ་ཅིག་ཆགས་ཀྱི་རེད་དགོངས་ཀྱི་ཡོད་ན་ལགས།
ད་དེ་ཡི་ཕྱོགས་གཅིག་ནས་དཔེ་གལ་ཆེན་པོ་རེད་བསམ་འདུག་ང་ཚོ་ད་ལྟ་ག་ཚོད་རེད་ཕྱོགས་གཅིག་ནས་བོད་པའི་གི་སྐོར་ལ་ཕྱིའི་མི་གི་ཧ་གོ་བའི་དེ་ཆོས་གི་ག་ཚོད་རེད་མཐོང་སྣང་དང། ཆོས་གི་ངོ་བོ་གཞི་བཞག་ནས་རང་ཤུགས་ཆེན་པོ་ཞེ་པོ་ཅིག་ང་ཚོ། བོད་དོན་དང་བོད་ཀྱི་ངོ་བོ་དེ་ངོ་སྤྲོད་ཡོང་གི་ཡོད་རེད། ཕྱོགས་གཅིག་ནས་འཐབ་རྩོད་ཆབ་སྲིད་ཀྱི་འཐབ་རྩོད་རང་ནས་ཆབ་སྲིད་དཀའ་རྙོག་ངང་ནས་ཡོང་གི་ཡོད་རེད་བ། ཨ་ནི་འདི་གཉིས་རྒྱུན་འཛིན་ཐུབ་ཡ་ལ་ཨ་ནི་རྩོམ་རིག་སྒྱུ་རྩལ་དང་ཨ་ནི་སྒྱུ་རྩལ་གྱི་ངོ་བོ་དེ་དཔེ་མ་སྲིད་པ་གལ་ཆེན་པོ་རེད་བསམ་གྱི་འདུག་ལྷག་པར་དུ་མི་རབས་ད་ལྟ་བོད་ནང་ལོགས་ཡོད་པའི་མི་རབས་གསར་བ་དེ་གིས་ཁོ་རང་ཚོའི་རྩོམ་ལ་སྒྲོ་གུ་ཆ་བཞག་པ་ཡིན་ན་ཨ་ནི། ཁོ་རང་ཚོས་བཟུང་བའི་བཟུང་གོ་རེ་ནི་འདི་ག་ཚོ་རེ། སྙན་ངག་མེ་ལོང་མའི་གི་གྲིབ་གཟུགས་མ་ཡིན་པ་ད་ག་ནང་བཞིན་དཔལ་དོན་གྲུབ་རྒྱལ་གྱི་ལང་ཚོའི་རྦབ་ཆུ་ཁུད་ཁོ་ན་དབུས་སུ་བཞག་པ་མ་ཡིན་པ་ཨ་ནི་མི་རབས་གསར་བ་ཅིག་དང་ཉམས་མྱོང་གསར་བ་ཅིག་སྤྱི་ཚོགས་གསར་བ་ཅིག་གདོང་ལེན་གསར་བ་ཅིག་དབུས་སུ་བཞག་བྱས་ད་རྩོམ་རྒྱབ་པའི་བཟོ་འདྲ་འདི་གལ་ཆེན་པོ་ཞེ་པོ་རེད་བསམ་གྱི་འདུག་གང་ལྟར་འདི་གི་དངོས་ཡོད་རང་ལ་གཞི་བཞག་བྱས་རྩོམ་རྒྱབ་པ་འདི་ཕྱིའི་མི་ལ་ཕར་ཁྱབ་པ་ཡིན་ན་ཕྱིའི་མི་གི་ལྟ་ཕྱོགས་དེ་མངོན་སུམ་དངོས་གནས་དྲང་གནས་བོད་པ་འདི་མི་དཀྱུས་མ་རང་རེད་ཤག་ང་ཚོ་དང་གཅིག་པ་གཅིག་རྐྱང་རེད་ཤག་ཟེར་ཞོར་ད་དུང་ང་ཚོའི་དཀའ་ངལ་ཆེ་ཤོས་ཀྱི་བོད་པ་སུ་དེ་ཙམ་རེད་ཅེས་ཁ་གསལ་བོ་ར་ད་མི་དཀྱུས་མ་དང་ཏིས་མ་འདྲ་བཟོ་རེད་ཅེས་དེ་འདྲའི་ཚོད་དཔག་བྱེད་ཞོར་ར་ད་དེའི་ཕྱོགས་གཅིག་ནས་དཀའ་ངལ་ཆེན་པོ་རེད་བ་ང་ཚོ་ང་ཚོ་མི་རང་རེད་བ།
དེ་རེད་ད་དངོས་ནས་རེད། ལགས་སོ་ཨ་ནེ་ཡིན་བུ་ཆུང་ལགས་ད་གཅིག་རྣམ་པ་ཚོ་ད་ང་ཚོ་སུ་དང་ཟེར་ན་སྤྱི་བཏང་གི་བོད་པ་མང་ཆེ་བ་ཕལ་མོ་ཆེ་དེ་ད་སྐྱབས་བཅོལ་གྱི་ངོ་བོ་གི་ཐོག་ནས་བཞུགས་ཡོད་བ་རེད་རྒྱ་གར་དང་འབྲུག་དང་བལ་ཡུལ་ད་ག་ས་ག་རུ་དེ་འདྲ་ཡིན་དུས་ཅིག་རྣམ་པ་ཚོ་གི་འདི་ནས་རྒྱ་གར་ནང་ནས་ད་ཅིག་བོད་སྨྱུག་དཔེ་སྐྲུན་ཁང་གི་ཐོག་ནས་དེབ་དེ་འདྲའི་མང་པོ་ཅིག་འབོར་ཆེན་པོ་ཅིག་པར་སྐྲུན་བྱས་བཞག་འདས་པའི་ལོ་ཉི་ཤུ་གི་ནང་ལ་དེའི་ནང་ཅིག་རྣམ་པ་ཚོ་ལ་ཡང་དཀའ་ངལ་ཆེ་ཤོས་ཆེ་ཤོས་འདྲ་བོ་ད་ཅིག་དངོས་གནས་གི་ཅིག་ཁ་ཡོད་ལག་ཡོད་གི་ཅིག་དཀའ་ངལ་འདྲ་བོ་དང་ཅིག་ད་དཔེ་དེ་དངོས་གནས་དཀའ་ལས་འདི་དཀའ་ངལ་ད་དངོས་གནས་དཀའ་ལས་རྒྱབ་དགོས་ཐུག་སོང་བསམ་བསམ་གི་ཅིག་གདོང་ལེན་བྱེད་དགོས་ཡ་འདྲ་བོ་ག་འདྲ་ཐུག་སོང་ལགས། དཀའ་ངལ་དེ་ཅིག་ད་ཆེན་པོ་རེད་ང་ཚོ་ད་ཁ་སོ་རེད་ང་ཚོའི་མི་ཐོག་ཁོ་རང་ད་བཙན་བྱོལ་ནང་རེད་བ་དེ་དཀའ་ངལ་ཡོད་རེད་བ་ད་ག་རང་བཞིན་ང་ཚོ་བོད་སྨྱུག་དཔེ་སྐྲུན་ཁང་དེ་ལ། ང་ཚོ་ཚང་མ་དྭང་བླངས་རང་རེད་དེ་ལ་སུ་གང་ལ་གླ་ཆ་དེ་འདྲ་གའི་ཡོད་མ་རེད་དེ། དེ་ཡིས་ང་ཚོ་ད་གདོང་ལེན་བཟོ་བར་དཀའ་ངལ་ཅིག་རེད་བ་རྒྱུན་གནས་ཐུབ་ཡ་ལ་ཡང་དེ་གི་ད་ག་བཟོ་བ་རེད། ལོ་ནས་ལོ་ནས་ལོ་དེ་རྒྱུན་གནས་ཐུབ་ཀི་རེད་ཟེར་ན་ཅིག་ཆོག་ཅིག་ན་ཁག་པོ་རེད་བ་ཤོད་རེད་བ། དེ་ལས་གལ་ཆེ་ཅིག་དེ་འདྲ་མེད་པ་དེ་དཀའ་ངལ་རེད་བསམ་གི་འདུག།

ང་ཚོ་སྤྱིར་བཏང་བོད་པའི་ཁ་སོ་ར་དེ་གོམས་གཤིས་སོ་ར་དེ་ལ་གཅིག་དེབ་ཀློག་ཡས་ཀྱི་གོམས་གཤིས་དེ་ཧ་ལམ་ཞེ་པོ་ཅིག་ད་ཤུགས་ཆེན་པོ་ཞེ་དྲག་ཡོད་མ་རེད་བ་ད་དེ་རྒྱུ་མཚན་ད་མང་པོ་ཡོད་ཀྱི་རེད་དེ་ཡིན་ནའི་ད་ལྟའི་ཆ་ལ་ད་ཁ་ཡོད་འགྲོ་གི་དེ་འདྲ་ཅིག་རེད་ཤག་དེ་འདྲ་ཡིན་པ་སོང་ཙང་ང་ཚོས་དེབ་ཁ་སོ་ར་ཕར་འགྲེམས་སྤེལ་བྱེད་དུས་ཙ་ནས་སྤྱི་ཚོགས་ང་ཚོའི་དམིགས་བསལ་དེ་ངོས་ནས་བྱས་ན་ད་བོད་པའི་སྤྱི་ཚོགས་རང་རེད་ད་བོད་པ་ད་འབུམ། གཅིག་ཏུ་ཆ་ག་ཤོར་བ་ངོས་ནས་བྱས་ན་ད་ང་ཚོ་དེབ་རེ་རེ་དེབ་ཆིག་སྟོང་ཉིས་སྟོང་མ་སྐྲུན་གོ་མ་རེད་ཨ་ནི་མི་བརྒྱ་བརྒྱ་གི་དེབ་གཅིག་གཅིག་ཉོས་པ་ཡིན་ནའི་ང་ཚོ་དེབ་ཐོབ་པའི་རྫོགས་འགྲོ་གོ་ར་ཡིན་ནའི་འདི་འདྲ་རྫོགས་གོ་མ་རེད་ད་དེ་འདྲ་ཡིན་པ་སོང་ཙང་དེའི་འགྲེམས་སྤེལ་དཀའ་ངལ་ཡོད་རེད་མཐུན་རྐྱེན་དཀའ་ངལ་ཡོད་རེད་ད་དཀའ་ངལ་ད་མང་པོ་ཞིག་འདུག་ལགས། རེད་རེད་རེད་ཨ་ནི་བུ་ཆུང་ལགས་ད་ཁྱེད་རང་གི་ངོས་ནས་ད་ད་ད་ད་ཁྱེད་རང་གི་གསུང་བ་ནང་བཞིན་རེད་ད་ཅིག་ཚང་མ་སྐྱབས་བཅོལ་གྱི་ངོ་བོའི་སྒང་བཞུགས་ཡོད་རེད་དཀའ་ངལ་ད་མང་པོ་ཅིག་འཕྲད་ཀྱི་ཡོད་རེད་ལྷག་པར་དུ་ད་ཅིག་ག་རེ་ཟེར་དགོས་རེད་ད་འདི་འདྲའི་གི་དེབ་དང་དེ་འདྲའི་གི་ཤེས་ཡོན་གི་སྒང་ལ་ཕྱག་ལས་གནང་བ་ཡིན་ན་སྤྱིར་བཏང་གི་ད་རྒྱབ་སྐྱོར་རག་ཡ་དང་དཔལ་འབྱོར་གི་ཡོང་ཁུངས་རག་ཡ་དེ་འདྲ་ད་དཀའ་ལས་ཁག་པོ་ཞེ་པོ་ཅིག་ཡིན་པ་ད་ཚང་མ་གི་མཐོང་ཆོས་འདྲ་བོ་རེད་བ་དེ་འདྲའི་འདུག་ད་རྣམ་པ་ཚོ་གི་སོ་སོའི་ངོས་ནས་ད་དང་བླངས་གི་ཕྱག་ལས་གནང་ན་དེ་འདྲའི་ཧུར་པོ་གནང་གི་ཡོད་རེད་ད་ཡིན་ན་ཡང་ཡང་ཅིག་དེབ་དེབ་དེ་པར་རྒྱབ་ཡ་ད་དེ་གི་ཡང་འགྲོ་སོང་གཏང་ཡ་དེ་ཐབས་ཤེས་ག་འདྲ་སེ་འཚོལ་གི་ཡོད་ན། དེ་ཡིས་ང་ཚོས་ལོ་བཞིའི། བར་དུ་ལོ་བཞི་གོང་ཟེར་དགོས་རེད་ད་ཅིག་ཉིས་སྟོང་བཅུ་དགུ་བར་དུ་ང་ཚོས་སོ་སོ་སོ་རང་གི་རྩོམ་པ་པོ་རང་གི་དཔལ་འབྱོར་མཁོ་སྒྲུབ་བྱས་ཨ་ནི་ང་ཚོ་མཐུན་རྐྱེན་ཚང་མ་ང་ཚོ་བོད་སྨྱུག་དཔེ་སྐྲུན་ཁང་ནས་བསྐྲུན་པ་རེད་ད་ཡིན་ནའི་འདས་པའི་ལོ་བཞི་ནང་ལོགས་ལ་བོད་ཀྱི་ཐེབས་རྩའི་ངོས་ནས་ང་ཚོ་ལ་ད་རྒྱབ་སྐྱོར་ཤུགས་ཆེན་པོ་གནང་སོང་དེ་གའི་དེབ་དཔར་ཡས་ཀྱི་རིན་པ་དང་ཨ་ནི་བཅོས་སྒྲིག་བྱེད་ཡ་དང་དེ་གའི་ཁ་གསོ་རེད་ད་ཅིག་དེབ་དབུ་འབྱེད་བྱེད་ཡ་དེ་གའི་མཐུན་རྐྱེན་ཚང་མ་བོད་ཀྱི་ཐེབས་རྩ་ཁང་ནས་བསྐྲུན་ཡོད་པ་སོང་ཙང་ནི་དེ་རིང་ཁ་སང་ཡང་ཁ་ཚིག་བ་ར་ད་ང་ཚོ་དེ་དེའི་གི་ཅིག་རྩོམ་པ་པོ་ཅིག་གི་དེབ་ཡོད་པ་ཡིན་ན་ཡང་དེབ་དེ་གི་ཆེད་དུ་ད་ཅིག་ཨ་ལས་ཡང་དངུལ་འདྲ་བོ་ཅིག་བསགས་ཐབས་ཤེས་འདྲ་བོ་ཅིག་བྱས་དངུལ་གཡར་དེ་འདྲ་བྱེད་མ་དགོས་པ་འདྲ་བོ་ཅིག་ད་ལྟ་ཆགས་བསྡད་ཡོད་དེ་ཨ་ནི་ཁར་ཚིག་བ་ར་ད་བོད་ཀྱི་ཐེབས་རྩ་རང་གི་བཀའ་དྲིན་ཡིན།
ལགས་སོ། བུ་ཆུང་ལགས་ང་དྲི་བ་གཞན་དག་ཅིག་གི་ད་ཅིག་གི་དེང་སང་བོད་ནང་གི་མི་རབས་གསར་བ་མང་པོ་ཅིག་གིས་ཁོ་རང་ཚོ་གི་སྡུག་བསྔལ་དང་དཀའ་ངལ་དང། མི་ཚེ་གི་རྦད་དེ་ནང་གི་བརྒྱུད་རིམ། ཀྱག་ཀྱོག་ཆེ་བའི་མི་ཚེ་གི་བརྒྱུད་རིམ་དང་དེ་འདྲའི་མང་པོ་ཅིག་དངོས་གནས་ཀྱི་སོ་སོ་གི་རྩོམ་རིག་གི་ལུས་འདྲ་མི་འདྲ་གི་སྒང་ནས་ཚུར་སྤེལ་ཡོང་གི་ཡོད་རེད་ད། དེ་འདྲ་དེ་ལ་ཕྱི་ལོགས་ན་ཡོད་ནོ་དེ་ཚོ་ད་ཅིག་དངོས་གནས་གི་ཁོ་ཚོ་གི་ག་རེ་ཟེར་དགོས་རེད་ད་ཁོ་ཚོ་གི་གནས་ཚུལ་དེ་འཛམ་བུའི་གླིང་ལ་ཕར་བསྒྲགས་ཡག་གི་ད་ཅིག་ཡོ་བྱད་འདྲ་བོ་ཡོད་ན་མེད་ན་དེ་ད་ཁྱེད་རང་ལྟ་བུ་ཆགས་གི་ཡོད་རེད་བ་ད་དབྱིན་ཇི་ཡག་པོ་མཁྱེན་ནི་ཨ་ནི་དོ་སྣང་ཅིག་དངོས་གནས་དཀའ་ལས་རྒྱབ་རྦད་དེ་ཁོ་རང་ཨ་ནི་དུས་ཚོད་དང་ནུས་པ་དང་མང་པོ་ཅིག་བཏང་བྱས་ན་རྦད་དེ་སོ་སོ་གི་དཀའ་ལས་རྒྱབ་བྱས་ཕར་བསྒྱུར་ནི་དེ་འདྲའི་གནང་གི་འདུག་དེ་འདྲའི་ཁྱེད་རང་གི་མང་པོ་ཅིག་བསྒྱུར་གནང་སོང་དེ་འདྲའི་འདུག་ད་ལྟ་ཁྱོད་རང་གི་ཡང་ཅིག་སོ་སོ་གི་བསམ་བློ་ལ་ཕྱི་མིག་འདྲ་བོ་བལྟས་བྱས་ན་ཅིག་བསྐྱར་ལྟ་འདྲ་བོ་བྱས་ན་དེ་འདྲའི་བྱས་ན་བསྐྱར་ཞིབ་འདྲ་བོ་གནང་ཡིན་ན། ཁྱོད་རང་གི་ད་ལྟ་བོད་ནང་གི་མི་རབས་གཞོན་སྐྱེས་མང་པོ་ཅིག་གི་གསར་བ་མང་པོ་ཅིག་གི་རྦད་དེ་རྩོམ་ཡིག་དེ་ཚུར་དབྱིན་ཇིའི་སྒང་ལ་བསྒྱུར་གནང་དེ་ག་ཡང་ནུབ་ཕྱོགས་ཀྱི

གཞན་དང་མ་འདྲ་བར་དམིགས་བསལ་ནི་བོད་ནང་ལོག་གི་རྩོམ་དང་སྙན་ངག་དེ་གའི་དབྱིན་ཇི་ནང་བསྒྱུར་ན་དེ་ལ་དོ་སྣང་མ་འདྲ་བ་ཞིག་ཏན་ཏན་རག་གི་འདུག་དེ་ནི་དཔེར་ན་ཆ་བཞག་ན་ཨ་རིའི་མཐོ་སློབ་ཁག་ཁ་ཤས་ཅིག་ནས་ནི་ང་ཚོའི་བོད་ནང་ལོག་ནས་སྙན་ངག་བསྒྱུར་བ་དེ་གའི་ཕར་ཁོ་རང་ཚོ་ལ་ཡང་ཅིག་དུས་སྟོན་ཁག་ལ་རྐང་བཙུགས་ནས་དམིགས་སུ་བཀར་བྱས་དེ་གའི་དེ་གར་སོང་སྟེ་དེའི་སྐོར་ལ་བགྲོ་གླེང་བྱས་དང་ནི་གྱེར་འདོན་བྱས། དེ་ག་ནང་བཞིན་ཡང་དུས་དེབ་ཁག་འགའ་ཤས་ཅིག་གིས་ནི་དེའི་གི་བསྐྱར་སྤེལ་བྱས་ལ་ཡང་ཆོག་མཆན།

ང་ཚོ་རྒྱ་གར་རུ་བསྡད་ཡོད་བ་རེད་དེ་དངོས་གནས་དངོས་ཡོད་གནས་ཚུལ་གི་སྒང་ནས་ལྟ་ཡིན་ན་ཡང་བོད་པ་གི་ད་ཅིག་ཆོས་དང་དེ་འདྲའི་བླ་མ་དང་དེ་འདྲའི་སྒང་ནས་ད་གནས་ཚུལ་ད་ལྟ་རེད་མ་གཞི་ནས་ཡང་ཅིག་བོད་པའི་གི་ཅིག་རྩོམ་རིག་དང་ད་ཆོས་དང་ཞེ་དྲག་མ་འབྲེལ་རྒྱུ་གི་ཅིག་ཡོད་རེད་བ་རིག་གཞུང་དེ་གི་སྒང་ནས་རྒྱ་གར་གི་སྤྱི་ཚོགས་ལ་ཕར་ཤུགས་རྐྱེན་སྤྲད་ཡ་དེ་ད་ཧ་ཅང་གི་ཉུང་ཉུང་ད་རྦད་དེ་ཆོས་ནས་མེད་སྐྱོ་འདྲ་བོ་ཅིག་ཚོར་གི་འདུག་བ་དྲང་པོ་བཤད་ན་དེ་འདྲའི་འདུག་རྒྱ་གར་སྤྱི་ཚོགས་དེ་ཆེན་པོ་རེད་རིག་གཞུང་བ་དཔེ་རྒྱ་ཆེན་པོ་རེད་དེ་འདྲའི་གི་འགྱུར་ཅིག་བྱས་ན་སྐད་ཡིག་མི་འདྲ་བ་མང་པོ་དེ་འདྲའི་འདུག་དེ། རྣམ་པ་ཚོ་གི་དེ་ལ་ཅིག་རྒྱ་གར་གི་ཨ་ནི་སྤྱི་ཚོགས་གི་དེ་ཚོ་ཅིག་རྒྱ་གར་གི་རྩོམ་བྲིས་བ་དང་དེ་འདྲ་མང་པོ་ཅིག་གི་དོ་སྣང་གནང་ཡ་དང། ཅིག་དེ་ཚོ་དམིགས་བསལ་འདྲ་བོ་ཅིག་རྩི་ཡ་གི་རྒྱུ་མཚན་འདྲ་བོ་གཙོ་བོ་འདྲ་བོ་ག་རེ་ཚོར་སོང་ལགས། ད་དེ་རྒྱ་གར་དེ་དཔེ་མི་སྲིད་པ་གལ་ཆེན་པོ་རེད་བསམ་གི་འདུག་བོད་དོན་བདེན་མཐའ་གསལ་ཡ་ལ་རྒྱ་གར་མེད་ན་རྒྱ་གར་མེད་ན་ད་ཕལ་ཆེར་ཨ་ནི་ང་ཚོ་རེ་བ་རྫོགས་པ་འགྲོ་གི་རེད་ད། དེ་ཡིས་ནི་རྒྱ་གར་དེ་དམངས་གཙོའི་རྒྱལ་ཁབ་ཡིན་པ་སོང་ཙང་ནི་དམངས་ལ་གོ་རྟོགས་དེ་ངེས་པར་དུ་དགོས་མཁོ་བ་རེད་དཔེར་ན་ཆ་བཞག་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་དྲུག་ཅུ་དྲུག་ཅུ་རེ་གཅིག་རེ་གཉིས་ལྷག་པར་དུ་དྲུག་ཅུ་རེ་གཉིས་ལ་རྒྱ་དང་རྒྱ་དཀར་ནག་གཉིས་དམག་བཙིར་བ་ནི་བྱས་ཤིང་དེའི་གི་མི་ཐོག་དེ་གི་བོད་པའི་སྐོར་ལ་གནད་དོན་ཡག་པོ་ཧ་གོ་བ་རེད་དེའི་རྗེས་ལ་ནི་བརྒྱད་ཅུ་དགུ་བཅུ་ད་དེའི་རྗེས་ལ་ནི་མི་རབས་གསར་བ་དེ་གས་ཧ་ལམ་བོད་པའི་སྐོར་ལ་ནི་ག་རེ་ཟེར་དགོས་རེད་ད་ཆོས་དང་ནི་སྐབས་འགར་ནི་རང་ལུས་མེར་སྲེག་དང་དེ་འདྲའི་འབྲེལ་བའི་གི་གསར་འགྱུར་བརྒྱུད་ལམ་ཁག་ནས

ཨ་ནི་དེས་ང་ཚོའི་པར་རྒྱབ་པའི་དེབ་དེ་ག་ཚང་མ་ཆ་ཚང་ཅིག་གོ་ཡོད་ཨ་ནི་ང་ཅིག་སྙན་ངག་བྱེ་བྲག་པ་བཅས་ལ་ཉམས་ཞིབ་བྱེད་མཁན་ཡིན་ཟེར་མཁན་སོགས་ར་དང་ད་ག་ནང་བཞིན་ང་ཅིག་རྩོམ་རིག་བྱེ་བྲག་པ་བཅས་ལ་ཉམས་ཞིབ་བྱེད་མཁན་ཡིན་ཟེར་དེ་འདྲའི་གི་ག་ཟེར་དགོས་རེད་ད་མཐོ་སློབ་ཁག་ནང་ལོགས་ལ་ཨ་ནི་མི་རབས་རྒྱ་གར་མི་རབས་གསར་པའི་ནང་ལོགས་ལ་བོད་པའི་རྩོམ་དང་ཨ་ནི་སྙན་ངག་རིག་གཞུང་དེ་འདྲའི་ལ་དོ་སྣང་བྱེད་མཁན་དཔེ་མང་པོ་འདུག་ད་ཡིན་ནའི་དོ་སྣང་བྱེད་མཁན་དེ་གིས་ག་ཚོད་ཡོད་པ་ནང་བཞིན་ང་ཚོའི་བར་མཐུན་རྐྱེན་བསྐྲུན་དགོས་ཏེ། དང་བླངས་མི་གཅིག་གཉིས་ཀྱིས་ཡོང་ཡ་གཅིག་རེད་མི་འདུག་བ། ང་ཚོ་ཚང་མས་ད་གཅིག་གཞུང་དང་ཚོགས་པ་ཆེ་ཁག་དང་གང་ཟག་མདོར་བསྡུས་ན་ང་ཚོ་ཡོད་དོ་ཅོག་གིས་ཚང་མས་ཕྱར་གྲུ་མཉམ་འདེགས་ཀྱི་ཐོག་ནས་ག་ཟེར་དགོས་རེད་དམིགས་ཡུལ་འདི་དམིགས་ཡུལ་གཅིག་གི་སྡིངས་ཆ་ཆེན་པོ་འདི་འདྲ་ཞིག་འདུག་དེ་འདྲའི་གཅིག་ལ་གོམ་པ་ག་འདྲ་སེ་སྤོ་དགོས། གལ་སྲིད་ད་སོ་སོའི་ངོས་ནས་གོམ་པ་སྤོ་ཐུབ་ཀྱི་མི་འདུག་ཡང་གོམ་པ་སྤོ་མཁན་དེ་ག་ལ་རྒྱབ་སྐྱོར་བྱེད་ཐུབ་ས་རེད་དེ་འདྲའི་གི་ད་གཅིག་ག་ཟེར་དགོས་རེད་ད་བསམ་བློ་འདི་བཏང་ཡ་གལ་ཆེན་པོ་རེད་བསམ་གྱི་འདུག། གལ་ཆེན་པོ་རེད་བསམ་གྱི་འདུག་ལྷག་པར་དུ། ཆབ་སྲིད་དང་མ་འདྲ་ཆོས་དང་མ་འདྲ་བ་སྒྱུ་རྩལ་ལ་སྡིངས་ཆ་ཅིག་ཡོད་མ་རེད་བ། ས་མཚམས་ཡོད་མ་རེད་ད། སྒྱུ་རྩལ་གྱི་ས་མཚམས་དེ་དཔེ་ཆེན་པོ་རེད་བ། ཇི་སྲིད་ང་ཚོས་ག་ཚོད་འཇོན་པ་དེ་ག་ཚོད་ཀྱི་ད་སྡིངས་ཆ་མང་པོ་ཡོད་རེད་བ། དཔེར་ན་ཆོས་ལ་དབྱིངས་ཡོད་མཁན་ཡིན་ན་ཆོས་ལ་དབྱིངས་ཡོད་རེད་མ་འདུག་ཅིག་གིས། ཨ་ནི་འདི་ཆོས་ཀྱི་ས་མཚམས་དུ་རྫོགས་རེད་བ། དཔེར་ན་ཆ་བཞག་ན་ནང་པ་སངས་རྒྱས་པའི་ཆོས་ལ་དབྱིངས་ཡོད་མཁན་བྱས་ན་ཁོ་ནང་པའི་གི་ལྟ་གྲུབ་བྱེ་བྲག་ཅིག་མ་གཏོགས་དེ་ས་མཚམས་རྫོགས་རེད་བ།

ནས་བོད་ཡིག་ནང་ལོགས་ལ་དེབ་ཅིག་བཏོན་པ་ཡིན་ན་དེའི་ཀློག་མཁན་དེ་ནི་མང་ཆེ་ང་རང་ཚོ་བོད་པ་རེད་ངོ་ཤེས་འདི་ངེས་དེ་འདྲས་རེད་ཧི་མ་ལ་ཡ་རི་རྒྱུད་ནས་ཁ་ཤས་ཤིག་ཡོད་ཀྱི་རེད་དབྱིན་ཇི་དང་བོད་ཀྱི་ཆོས་དང་རིག་གཞུང་དང་རྩོམ་རིག་སྒྱུ་རྩལ་ཉམས་ཞིབ་བྱེད་མཁན་དེ་འདྲས་ཁ་ཤས་ཤིག་ཡོད་རེད་ཡིན་ན་མང་ཆེ་ཤོས་བོད་པ་རང་རེད་བ་དེ་ཟེར་དུས་ཙམ་ནས་ཨ་ནི་བོད་ཡིག་དེབ་དེ་དཔེ་ག་ཟེར་དགོས་རེད་དཔེ་དཔར་རྒྱག་ཡས་དེ་དཔེ་མི་སྲིད་པ་གལ་ཆེན་པོ་རེད་དེ་གང་ལབ་ན་ང་ཚོ་ད་ལྟ་ཞན་ཆ་གཅིག་དེ་ནི་མི་སྐྱ་བོའི་གི

ཐེངས་འདིའི་ལས་རིམ་ཁག་མཇུག་བསྡུ་མ་ཞུས་གོང་དེར་གཡུ་སྒྲོན་ནས་གལ་ཆེའི་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་རྒྱལ་ཁབ་ཁག་ཅིག་དང་རྒྱ་གར་ལྷོ་ཕྱོགས་ཁུལ་དུ་འཚམས་གཟིགས་གནང་གི་ཡོད་པ་ལྟར། ཕྱི་ཟླ་དང་པོའི་ཚེས་ཉི་ཤུ་ལྔ་རེས་གཟའ་ཕུར་བུའི་ཉིན་བལ་ཊིག་གིས་གཙོས་པའི་ཡོ་རོབ་བྱང་མའི་རྒྱལ་ཁབ་ཁག་ཅིག་ནང་དུ་གཞུང་འབྲེལ་འཚམས་གཟིགས་ཐོག་མ་དེ་དབུ་འཛུགས་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གཉིས་ནས་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་བར་གཟའ་འཁོར་གསུམ་ཙམ་རིང་ཡོ་རོབ་བྱང་མའི་རྒྱལ་ཁབ་བལ་ཊིག་རྒྱལ་ཁབ་ཁག་ཅིག་དང་ཧྥིན་ལན། ཨིན་ཡུལ། སྦེལ་ཇམ་དང་རྒྱ་གར་ལྷོ་ཕྱོགས་བཅས་སུ་འཚམས་གཟིགས་གནང་རྒྱུ་ཡིན་ཞིང་ཐོག་མར་ཕྱི་ཚེས་ཉི་ཤུ་བཞི་ནས་ཕྱི་ཟླ་གཉིས་པའི་ཚེས་གཅིག་བར། ཨིས་ཏོ་ནི་ཤི་ཡ་དང་ལཱ་ཏི་བྷི་ཡ། ལུ་ཐན་ནི་ཡ་བཅས་བལ་ཊིག་གི་རྒྱལ་ཁབ་གསུམ་དང་ཧྥིན་ལན་བཅས་ནང་འཚམས་གཟིགས་གནང་རྒྱུ་ཡིན་པ་དབྱིན་ཡུལ་བོད་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་བཟང་གིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། སྲིད་སྐྱོང་མཆོག་གིས་རྒྱལ་ཁབ་དེ་དག་ནང་གི་འཚམས་གཟིགས་གནང་བའི་རིང། རྒྱལ་ཁབ་དེ་དག་ནང་གི་གྲོས་ཚོགས་དང་གཞུང་གི་དཔོན་རིགས་ལྷན་དུ་མཇལ་མོལ་དང་ཚོགས་འདུ་གནང་རྒྱུ་དང། ས་གནས་བོད་མི་དང་བོད་དོན་རྒྱབ་སྐྱོར་བ་འགྲོ་བ་མིའི་ཐོབ་ཐང་ཚོགས་པ་དང་འབྲེལ་ཡོད་ཆེད་ལས་པ་སོགས་དང་མཇལ་འཛོམས་གནང་རྒྱུ་གསར་འགྱུར་བརྒྱུད་ལམ་ཁག་ལ་བཅར་འདྲི་དང་ལེན་གནང་བའི་ལས་རིམ་སོགས་ཡོད་པ་རེད་འདུག་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལས་ཁུངས་ཀྱི་མགྲིན་ཚབ་པས་རྒྱ་གར་གྱི་ས་མཚམས་དཀའ་རྙོག་གནད་དོན་དེ་ནི་ལོ་རྒྱུས་ནས་ལྷག་པ་ཞིག་ཡིན་པ་བཤད་འདུག་དེ་ཡང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ལྔ་རེས་གཟའ་ཕུར་བུའི་ཉིན་རྒྱ་ནག་རྒྱལ་སྲུང་ལས་ཁུངས་མགྲིན་ཚབ་པ་ཝུའུ་ཆན་གྱིས་ཟླ་རེའི་འཆར་ཅན་གསར་འགོད་ལྷན་ཚོགས་ཐོག་རྒྱ་གར་དང་རྒྱ་ནག་བར་གྱི་ས་མཚམས་དཀའ་རྙོག་རྣམས་ལོ་རྒྱུས་ནས་ཆད་པའི་གནད་དོན་ཞིག་ལས་རྒྱ་གར་དང་རྒྱ་ནག་གི་ཕྱོགས་ཡོངས་ཀྱི་འབྲེལ་ལམ་ནས་བྱུང་བ་ཞིག་མེད་པའི་སྐོར་བཤད་ཡོད་པ་དང། རྒྱ་གར་ཕྱོགས་ནས་ས་མཚམས་ཀྱི་དཀའ་རྙོག་དེ་ནི་རྒྱ་ནག་དང་རྒྱ་གར་རྒྱལ་ཁབ་གཉིས་པོའི་འབྲེལ་ལམ་དང་མཉམ་བསྲེས་བྱེད་པ་དེ་ནི་བསམ་ཤེས་མེད་པ་དང་འོས་འཚམས་ཤིག་མ་རེད་ཟེར་བཤད་འདུག། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།